ད་ཤེས་རབ་སྙིང་པོ་ཁྱེད་རང་ཚོ། ཨ་ནི། དེ། ཁ་སང་ཚིག་འདི་བློ་ལ་ཡོད་ཀྱི་རེད་བ། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེ་དབྱེ་བ། འོ་ད་དེ། དེ་ཁ་ཐུག་དེ་རེད། ཤོག་གྲངས་གཉིས་པ་དེ་གཟིགས་ཨ།

ཁོང་གིས་ད་གསུང་སྟངས་དེ་ཁ་སང་ཞུས། དེ་སྒང་ནས་ཡང་ན་གོ་བདེ་བར་བརྗོད་ན་ཟེར་ནས་ཤོག་གྲངས་གཉིས་པའི་ཁ་ཐུག་དེ་ནས་མར་ཕྱིན། བྱས་ཨང་ཀི་དང་པོ། གཟུགས་མིང་རྐྱང་བཏགས་ཡོད་ཙམ་དུ་གྲུབ་པས་ལྟོས་མེད་རང་བཞིན་གྱིས་སྟོང་པའོ་ཟེར་ཡས་དེ་ཁ་སང་འགྲེལ་བཤད་བརྒྱབ་ཚར་རེད། དེ་ནས་གཉིས་པ། དེ་ལྟར་གཟུགས་སྟོང་པ་ཉིད་ཀྱི་བདག་ཉིད་ཡིན་ཀྱང་ཐ་སྙད་བཏགས་ནས་གཟུགས་ཞེས་བཞག་པས་མ་བརྟགས་མ་དཔྱད་པར་བྱ་བ་བྱེད་ནུས་སུ་ཡོད་པས་མིང་ཙམ་མམ་སྣང་ཙམ་དུ་གཟུགས་སོ་ཟེར་དེ་ཡང་ཁ་སང་ཞུས་ཚར་རེད། ད་དེ་རིང་ངས་མར་འགྲེལ་བཤད་རྒྱག་ཡས་དེ་གསུམ་པ་དང་བཞི་པ་དེ་འགྲེལ་བཤད་རྒྱག་གི་རེད། གསུམ་པ་དང་བཞི་པ་དེ་འགྲེལ་བཤད་ཆ་ཚང་བརྒྱབ་ཚར་བའི་གཞུག་གུ་ལ་ཨ་ནི་ངས་སྟོང་ཉིད་སྐོར་གྱི་བསམ་སྟངས་དང་དེ་ལབ་ཡ་རེད་རེད་སོང་ང་དང་པོ་གཉིས་ལ་ཨ་ལས་བཤད་པ་རྒྱག་ཡས་དེ་ཡིན་ད། ད་དེ་ལ་ཨ་ནི་གསུམ་པ་དེ། ད་གསུམ་པ་དེ་ག་རེད་ཟེར་ན། ཁྱད་གཞི་གཟུགས་ཀྱི་སྟེང། རྙེད་སོང་ངས་ཁྱེད་རང་ཚོ། ཐིག་ཕྲེང་གསུམ་པ་ལ་འདུག་བ་མ་རེད་བཞི་པ་ལ་འདུག་བ། ཨང་གྲངས་གསུམ་པ་ཅིག་བྲིས་བཞག་འདུག་བ། ཁྱད་གཞི་གཟུགས་ཀྱི་སྟེང། ཐ་སྙད་སྣང་ཚུལ་ལྟར་གྱི་ཀུན་རྫོབ་བདེན་པ་དང། རང་གི་གནས་ལུགས་མཐར་ཐུག་པའི་དོན་དམ་བདེན་པ་གཉིས་ཡོད་པ། དེ་གཉིས་ངོ་བོ་གཅིག་ལ་ལྡོག་པ་ཐ་དད་པས། ཁྱད་གཞི་གཟུགས་ལས་ཁྱད་ཆོས་གཟུགས་ཀྱི་ཆོས་ཉིད་རང་བཞིན་གྱིས་སྟོང་པ་ཉིད། ངོ་བོ་གཞན་མ་ཡིན། དེ་རིག་ལྟ་ཡིན་རྒྱུ་རང་དེ། ད་ཁ་སང་ངས་ཐིག་འཐེན་ལབ་ཡོད་ཐིག་འཐེན་འདུག་བས། ལ། ཁྱེད་ཚོས་ཐིག་ཏག་ཏག་འཐེན་འདུག་བས། འདི་ད་ལྟ་དེ་ག་རེད་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ། གཟུགས་ལས། སྟོང་པ་ཉིད་གཞན་མ་ཡིན་ཟེར་དེའི་འགྲེལ་བཤད་རེད་བ། ཡ། ཁྱི་གཤིས། གཟུགས་ལས་ཟེར་གྱི་གཟུགས་དེ་ག་བ་ལ་འདུག། ཁྱི་གཤིས་གཟུགས་ཀྱི་སྟེང་ཐ་སྙད་སྣང་ཚུལ་ལྟར་གྱི་ཀུན་རྫོབ་བདེན་པ་དང། རང་གི་གནས་ལུགས་མཐར་ཐུག་པའི་དོན་དམ་བདེན་པ་གཉིས་ཡོད་པ། དེ་གཉིས་ངོ་བོ་གཅིག་ལ་ལྡོག་པ་ཐ་དད་པས་ཁྱད་གཞི་གཟུགས་ལས་འདུག་བ་ཁྱེད་རང་གཟུགས་དང་ལས་དེ། ཤེས་རབ་སྙིང་པོའི་ཚིག་རེད་བ་གཟུགས་ལས་བྱས། ཁྱད་ཆོས་གཟུགས་ཀྱི་ཆོས་ཉིད་རང་བཞིན་གྱིས་སྟོང་པ་ཉིད། ཁྱེད་རང་གཟུགས་ལས་སྟོང་པ་ཉིད་ཟེར་དེ་བྱས། སྟོང་པ་ཉིད་ཟེར་དེ་བྱས།

ད་ཁྱད་གཞི་དེ་གཟུགས་བྱས། ད་གཟུགས་ཟེར་དེ་ད་ལྟ་ང་ཚོ་ཕུང་པོ་ལྔ་ཡི་ནང་ནས་གཟུགས་ཀྱི་ཕུང་པོ། ང་ཚོ་དཔེ་དབྱིབས་དང་ཁ་དོག་གི་གཟུགས་ཟེར་དེ་དང་ཤ་དང་རུས་པ་ཁྲག་ལ་སོགས་པའི་གཟུགས་ཟེར་ད་འདི་ཚོ་བྲལ་ཏེ་བསམ་གཏང་ཡ་རེད་བ་ད་ཁྱད་ད་གཟུགས་དེ་ཁྱད་གཞི་བཞག། ད་འདི་གི་ག་རེ་སྟོན་གྱི་ཡོད་རེད་ལབ་པ་ཡིན་ན། ཨ་ནི། རི་བོང་རྭ་ཟེར་མཁན་འདྲ་བོ། མོ་གཤམ་གྱི་བུ་ཟེར་མཁན་འདྲ་བོ་དེ་ཚོ་བྲལ་ཏེ་ཁྱད་གཞི་ཁོ་རང་མ་རེད། ག་ཚོད་རི་བོང་གི་རྭ་ཡི་སྟེང་དུ་སྟོང་པ་ཉིད་འགྲེལ་བཤད་བརྒྱབ་ན་ཡང་གཞི་རི་བོང་རྭ་ཁོ་རང་ཡོད་མ་རེད་པ། གཞི་རི་བོང་རྭ་ཁོ་རང་མེད་པ་ཡིན་ཙང་དེའི་སྟེང་དུ་ཁྱད་ཆོས་སྟོང་པ་ཉིད་བཤད་ཡོད་མ་རེད། ད་ད་ལྟ། སྟོང་པ་ཉིད་དངོས་གནས་དེ་བཤད་ཡོང་དུས་སྟོང་པ་ཉིད་དེ་ཁྱད་ཆོས་ཡིན་ཙང་སྟོང་པ་ཉིད་ཁོ་ལ་ཡ་མིང་གཞན་ཆོས་ཉིད་ཟེར་གི་འདུག་བ། ཆོས་ཉིད་ཟེར་དུས་ཁྱད་ཆོས་རེད་བ། བྱས་ཙང་ཁྱད་ཆོས་ཡིན་ཙང་ཁྱད་ཆོས་ཀྱི་གཞི་ཅིག་གཞི་ཅིག་ངེས་པར་དུ་ཡོད་དགོས་རེད་ཡོད་མཁན་ཅིག་དགོས་རེད། དེ་འདྲ་ཡིན་ཙང། གཟུགས། ལབ་ཡོང་དུས་ཡོད་པ་ཅིག་རེད། གཟུགས། ཁྱད་གཞི་གཟུགས་ལབ་ན་ཡོད་རེད། བྱས་ཙང་ཁྱད་གཞི་གཟུགས་དེ་ཡོད་རེད་དེ། ཁྱད་གཞི་གཟུགས་དེ་ག་རེ་རེད། ཀུན་རྫོབ་བདེན་པ་ཡིན་ལབ་པ་རེད་ཀུན་རྫོབ་བདེན་པ། ཀུན་རྫོབ་བདེན་པ་ལབ་དགོས་ཡག་གི་རྒྱུ་མཚན་ག་རེ་རེད་ལབ་པ་ཡིན་པ་ཡིན་ན་རྫུན་པ་རེད་ལབ་པ་རེད་ད་རྡོག་རྡོག་ལབ་ན་རྫུན་པ་རེད།

དེ་ནང་བཞིན། ང་ཚོ་འང་ད་གཟུགས་ཟེར་མཁན་འདྲ་བོ་སྒྲ་ཟེར་མཁན་འདྲ་བོ་དྲི་ཟེར་མཁན་འདྲ་བོ། གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་ལབ་ཡག་དེ་ཚོ་རྫུན་པ་རེད། རྫུན་པ་ག་རེ་བྱས་ནས་རེད་ལབ་ན་ང་ཚོ་ལ་ཡ་སྣང་སྟངས་དང་ང་ཚོ་ལ་ཚུར་སྣང་ཡག་གི་སྣང་ཚུལ་དེ་དང་ཕ་གི་ཡུལ་གྱི་གནས་སྟངས་གཉིས་དེ་ཁ་ཁ་རེད་ཤག་སྣང་ཚུལ་དང་གནས་ཚུལ་མཐུན་གི་མི་འདུག་དེ་འདྲ་ཡིན་པ་ཡིན་ཙང་རྫུན་པ་རེད་དེ་གསུང་གི་ཡོད་རེད་རྫུན་པ་སོང་ཙང།

འདི་གི་ཀུན་རྫོབ་བདེན་པ་འགྲིག་སོང། ཁྱད་གཞི་གཟུགས་ཀྱི་སྟེང་བྱས། ཐ་སྙད་སྣང་ཚུལ་ལྟར་གྱི་ཟེར། ཐ་སྙད་སྣང་ཚུལ་ལྟར་གྱི་ཟེར་དུས། བློ་རྟོག་པ་ལ་ཡ། ཤར་ཡོང་དུས་ཤར་སྟངས་ཅིག་ཡོད་རེད། བ་འོ་དེ་ཤར་སྟངས་ནང་བཞིན་དངོས་ཡོད་གནས་ཚུལ་ཡོད་མ་རེད། ད་དེ་ག་རེ་ལབ་དགོས་རེད། ང་ཚོའི་གཟུགས་བློ་ལ་ཤར་ཡོང་དུས་ག་འདྲས་ཤར་གི་འདུག་བ། དཔེར་ན་དཔེ་ང་ཚོའི་གཟུགས་ཀྱི་ནང་ནས་དཔེ་མཚོན་གོ་བདེ་ཤོས་ཅིག་བཤད་པ་ཡིན་པ་ཡིན་ན། སོ་སོ་རང་གི་མིག་གི་མདུན་ལ་ཡོད་པའི་དེབ་དེ་ལ་ཅིག་བལྟས་དང། དེབ་བལྟས་དུས་ང་ཚོའི་གི་བློ་ལ་སྣང་ཡོང་དུས་ག་འདྲས་སྣང་གི་འདུག་ཨ། མིག་གི་ཤེས་པ་ལ་ག་འདྲས་སྣང་གི་འདུག་ཨ། རྟོག་པ་ལ་ག་འདྲས་སྣང་གི་འདུག་ཨ། དེ་ན་འདུག། དེབ་ཟེར་དུས་ཙམ་པ་དེབ་ཁོ་རང་གི་ངོས་ནས། ཡུལ་ཁོ་རང་གི་ངོས་ནས་ཡོད་ཡོད་པ་འདྲ་བ་ཅིག་རེད་བ། དེ་འདྲས་ཅིག་ང་ཚོ་སྣང་གི་འདུག་ཨ། བྱས་ཙང་མིག་གི་ཤེས་པ་དེ་ལ་ཕ་གི་ཅིག་གི་རང་ངོས་ནས་ཡོད་པ་འདྲ་བ་ཅིག་དང་ཨ་ནི་འདི་འདྲས་ཅིག་ང་ཚོ་ལ་ཤར་གི་འདུག་ཨ།

ད་དེ་འདྲས་སྐྱེ་གི་སྐྱེ་གི་ལ་ཨ་ནི་ང་ཚོའི་མདུན་ལ་ཡ་ཨ་ནི་ཡ་མགོན་པོ་ཀླུ་སྒྲུབ་ཀྱིས་སྟོང་ཉིད་ཟེར་ཅིག་གསུང་གི་འདུག་དེ་འདྲས་ཡིན་ཙང་ད་ང་དེབ་ཆགས་པ་སྐྱེ་ས་ཀྱི་དེབ་ཤུ་གུ་འདྲ་བོ་ག་ད་དེབ་འདི་དངོས་གནས་དྲང་གནས་ག་འདྲས་ཟེར་ནས་འདུག་བ་བྱས་ནས་དེབ་ཀྱི་གཡས་གཡོན་སྟེང་འོག་ཕྱི། ནང། རྒྱབ། མདུན། རེ་རེ་ནས་རྩད་གཅོད་བཏང་ནས་འདི་དེབ་རེད་པས་འདི་དེབ་རེད་པས་འདི་དེབ་རེད་པས་ཟེར་མ་ཆ་ཚང་རྩད་གཅོད་མང་པོ་ཞིག་བཏང་རྗེས། ཞིབ་འཇུག་བྱེད་ཡོང་དུས་པར་རུ་གཅིག་ནས་དེབ་རྩ་བ་ཉིད་ནས་རྙེད་རྒྱུ་མེད་པ་བྱས། འདི་འདྲ་ཆགས་ཡོང་དུས་གཡག་མཁན་རྩ་ཐང་གིས་རྙེད་ཀྱི་པའི་དེབ་ཟེར་དུས། པའི་ཡུལ་རང་གི་ངོས་ནས་རང་དབང་གིས་གཞན་ལ་ལྟོས་མེད་ཀྱིས་རང་དབང་གིས་ཡོད་པ་འདྲ་པོ་ཅིག་ཤར་སོང་སྟེ།

ཁྱད་གཞི་གཟུགས་ཀྱི་སྟེང་ཐ་སྙད་སྣང་ཚུལ་ལྟར་གྱི་ཀུན་རྫོབ་བདེན་པ་དང་ཟེར་དེ་དེ་གཅིག་རང་གི་གནས་ལུགས་མཐར་ཐུག་པའི་དོན་དམ་བདེན་པ། རང་གི་གནས་ལུགས་ཟེར་དུས་རང་སྒྲ་དེ་དེབ་ཁོ་རང་ལ་སྦྱར་ན་དཔེར་ན་འདྲ་གཟུགས་དེ་དེབ་ལ་སྦྱར་ན། དེབ་ཁོ་རང་གཟུགས་དེབ་ཁོ་རང་གི་གནས་ལུགས་ཟེར་དུས་གནས་སྟངས་ལ་ཟེར་བ་རེད་གནས་སྟངས་ངོ་མ་དེ། གཟུགས་རང་གི་གནས་སྟངས་ངོ་མ་ལ་མཐར་གཏུགས་ཡོང་དུས་མ་ཕྱིན་ཡོང་དུས་དོན་དམ་བདེན་པ་ཟེར་དུས་ཙམ་པ་སྟོང་ཉིད་ཟེར་དགོས་པ་རེད། དོན་དམ་བདེན་པ་ཞེས་པའི་ཚིག་གི་གོ་བ་དེ། སྣང་ཚུལ་དང་གནས་ཚུལ་མཐུན་བསྡད་མཁན་གྱི་རིགས་དེ། བྱས་ཙང་མ་མཐར་མ་གཏུགས་ཡོང་དུས་དེབ་རང་བཞིན་གྱིས་མེད་པ་དེ་རྙེད་ཀྱི་ཡོད་རེད། དེབ་རང་བཞིན་གྱིས་མེད་པ་དེ་དེབ་ཀྱི་དངོས་ཡོད་གནས་ཚུལ་ཆགས་ཡོད་རེད། དེབ་ཀྱི་དངོས་ཡོད་གནས་ཚུལ་ཡིན་པ་དེ། དེབ་ཀྱི་དངོས་ཡོད་གནས་ཚུལ་སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་བློ་དེ་ལ། ཇི་ལྟར་སྣང་བ་ནང་བཞིན་གྱི་དངོས་ཡོད་གནས་ཚུལ་ཆགས་བསྡད་ཀྱི་ཡོད་པ་ཡིན་ཙང། སྣང་ཚུལ་དང་གནས་ཚུལ་མཐུན་པ། དེ་འདྲ་ཡིན་ཙང་དོན་དམ་བདེན་པ་ལབ་པ་རེད། དེ་འདྲ་ཡིན་པ་ཡིན་དུས། ང་རང་ཚོས་ཀྱི་སྣང་ཚུལ་ལྟར་གྱི་ཁྱད་གཞི་དེབ་དེ་གཟུགས་དེ་ཀུན་རྫོབ་བདེན་པ། ཀུན་རྫོབ་བདེན་པ་ཁོ་རང་གི་གནས་སྟངས་ཞིབ་འཇུག་བྱས་ནས་ཐ་མ་རང་བཞིན་གྱིས་གྲུབ་པས་སྟོང་པ་རྙེད་ཡ་གི་སྟོང་ཉིད་དེ་དོན་དམ་བདེན་པ་འོ་ད་འདུག་སེ་བྱས་ནས། ཆོས་ཅན་ཀུན་རྫོབ་བདེན་པ་དང་ཆོས་ཉིད་དོན་དམ་བདེན་པ་ཟེར་འོ་ད་དེ་གཉིས་པོ་དེ་ང་ཚོས་ཀྱིས་ད་ད་ལྟ་དེ་ཤེས་དགོས་རེད་བདེན་པ་གཉིས་ཟེར་དེ་དེ་རེད། སྤྱོད་འཇུག་ནང་ལོགས་ལ་གསུངས་འདུག་ག། ཀུན་རྫོབ་དང་ནི་དོན་དམ་སྟེ། དེ་ལ་བདེན་པ་གཉིས་སུ་དབྱེ། བྱས་ཙང་ཀ། གཉིས་སུ་དབྱེ་ཟེར་ན་འདྲ་གཉིས་སུ་ཡོད་ཟེར་ན་འདྲ་འོ་ད་ཀུན་རྫོབ་བདེན་པ་གཅིག་དང་དོན་དམ་བདེན་པ་ཟེར་གཅིག་གཉིས་ཡོད་རེད་ད་གང་ལྟར་ཀུན་རྫོབ་བདེན་པ་ཟེར་དུས། སྣང་ཚུལ་དང་གནས་ཚུལ་མི་མཐུན་པའི་ཆོས་ཅན་རྫུན་པ་གཅིག་ལ་ཀུན་རྫོབ་བདེན་པ། དོན་དམ་བདེན་པ་ཟེར་དུས་སྣང་ཚུལ་དང་གནས་ཚུལ་མཐུན་བསྡད་མཁན་གྱི་དངོས་ཡོད་གནས་ཚུལ་དེ་འདྲ་ཅིག་ལ་དོན་དམ་བདེན་པ་འོ་ད་བདེན་པ་གཉིས་ཟེར་ཡ་དེ་དེ་རེད། ད་བདེན་པ་གཉིས་དེ་དཔེར་ན་ཆ་བཞག་ན་དོན་དམ་བདེན་པ་ཤར་ལ་བསྡད་ཀུན་རྫོབ་བདེན་པ་ནུབ་ལ་བསྡད་དེ་འདྲའི་བཟོ་འདྲ་ཅིག་ཡིན་པ་ཡིན་ན་འབྲེལ་མེད་ཆགས་ཀྱི་རེད་པ་དེ་འདྲ་མ་རེད། དོན་དམ་བདེན་པ་ཟེར་ཡ་གི་སྟོང་ཉིད་དེ་ཁྱད་གཞི་ཀུན་རྫོབ་བདེན་པ་ཁོ་རང་གི་སྟེང་དུ་ཡོད་རེད། ཀུན་རྫོབ་བདེན་པ་དེ་ཁྱད་གཞི་ལ་བཞག་དོན་དམ་བདེན་པ་དེ་དེ་ཡི་ཁྱད་ཆོས་རེད། སོ་སོ་ཁྱད་གཞི་དང་ཁྱད་ཆོས་གཉིས་དེ་ཁ་བྲལ་ཡས་ཡོད་མ་རེད་ག་དུས་ཡིན་ན་ཡང་མཉམ་དུ་གནས་དགོས་རེད། ད་དེ་འདྲ་ཡིན་ཙང། དཔེར་ན་ང་ཚོ་དེབ་དང་དེབ་ཀྱི་སྟེང་གི་སྟོང་ཉིད་ལབ་ན་དེབ་དེ་ཀུན་རྫོབ་བདེན་པ་བྱས། དེབ་ཀྱི་སྟེང་གི་སྟོང་ཉིད་དེ་དོན་དམ་བདེན་པ་བྱས། དེབ་དང་དེབ་ཀྱི་སྟེང་གི་སྟོང་ཉིད་གཉིས་དེ་ཁ་བྲལ་སྟངས་ཡོད་མ་རེད། བསམ་བློའི་ཐོག་ནས་ཁ་བྲལ་ཡ་ཡོད་རེད་མ་གཏོགས་དངོས་ཡོད་གནས་ཚུལ་ཁ་བྲལ་ཡ་ཡོད་མ་རེད། བྱས་ཙང། དེབ་དང་དེབ་ཀྱི་སྟེང་གི་སྟོང་ཉིད་གཉིས་དེ་ཁ་བྲལ་ཐབས་མེད་པའི་གཅིག་ཡིན་པ་དང། དེའི་སྒང་ལ་ད་གནད་འགག་འདྲ་བོ་དེ། དེབ་ཀྱི་སྟེང་གི་སྟོང་ཉིད་ལབ་དུས་དཔེར་ན་ངས་དེབ་ཀྱི་སྟེང་གི་ཆུ་ཚོད་ལབ་པ་ཡིན་ན་ཁྱེད་ཚོ་ག་འདྲ་ཞིག་མཐོང་གི་འདུག་བ། དེབ་ཁ་ཁ་དེའི་སྟེང་དུ་ཆུ་ཚོད་ཁ་ཁ་ཅིག་མཐོང་གི་འདུག་བ། དེ་ཟེར་དུས་ཁྱད་གཞི་དེབ་དེ་དང་དེའི་སྟེང་དུ་ཡོད་པའི་ཆུ་ཚོད་ལབ་པ་ཡིན་པ་ཡིན་ན། ག་རེ་ཆགས་སོང་ལོགས་ཀ་འདྲ་པོ་ཅིག་འདུག་ཨ། བྱས་ཙང་ཀ། དེབ་དང་དེབ་ཀྱི་སྟེང་གི་ཆུ་ཚོད་གཉིས་དེ་ལོགས་ཀ་ཡོད་རེད་དེ། དེབ་དང་དེབ་ཀྱི་སྟེང་གི་སྟོང་ཉིད་དེ་དེ་འདྲའི་ནང་བཞིན་ལོགས་ཀ་ཡོད་མ་རེད། དེབ་དང་དེབ་ཀྱི་སྟེང་གི་ཆུ་ཚོད་ནང་བཞིན་ལོགས་ཀ་ཁྱོན་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང། དེབ་ཀྱི་སྟེང་གི་སྟོང་ཉིད་ཟེར་དུས་ག་འདྲ་གོ་དགོས་རེད་ལབ་ན། དེབ་ཁོ་རང་རང་བཞིན་གྱིས་ཡོད་མེད་པ་དེ་དེབ་ཀྱི་སྟེང་གི་སྟོང་ཉིད་ཟེར་གོ་དགོས་རེད། དཔེར་ན་འདུག་ལ་ད། ངས་ཡང་ད་དེབ་ཅིག་སྟོན་གྱི་འདུག་བ། ཁྱེད་རང་ཚོས་དེབ་མཐོང་གི་འདུག་བ། ད་ངས་དེབ་དེ་འདུག་བཏོན་ནས་ངས་དེབ་དེ་ལ་འདུག་འདུག་བྱས་ནས་བྱ་བ་ཅིག་གིས་བྱ་བ་ཅིག་བྱས་ནས་དེབ་དེ་འགྱུར་བ་ཅིག་འགྲོ་གི་འདུག་བ། བྱས་ཙང་དེབ་འགྱུར་བ་འགྲོ་ཡོང་དུས་དེབ་ཀྱི་འགྱུར་བ་འགྲོ་ཡས་ཀྱི་བྱ་བ་དེ། འགྱུར་བ་འགྲོ་ཡས་དེ་ཡི་དེབ་ཀྱི་འགྱུར་བ་ལབ་དགོས་རེད་བ། དེབ་ཀྱི་འགྱུར་བ་དེ་དེབ་འདི་ལས་ལོགས་ཀ་འདུག་གས། ལོགས་ཀ་མི་འདུག་བ། དེའི་ནང་བཞིན་དེབ་ཀྱི་སྟེང་གི་སྟོང་ཉིད་ཟེར་ཡས་དེ་ཡང་དེབ་འདི་ལས་ལོགས་ཀ་ཡོད་མ་རེད། དེབ་ཁོ་རང་རང་བཞིན་གྱིས་སྟོང་པ་གཅིག་ལ་དེབ་ཀྱི་སྟེང་གི་སྟོང་ཉིད་ཟེར་དེ་གསུངས་རེད། བཅོམ་ལྡན་འདས་ཀྱིས་ཉི་ཁྲི་ནང་ལ། གཟུགས་སྟོང་པ་ཉིད་ཀྱིས་སྟོང་པར་མི་བྱེད་དེ། གཟུགས་ཉིད་སྟོང་པ་ཉིད་དོ། གཟུགས་ཁོ་རང་རང་བཞིན་གྱིས་སྟོང་པ་རེད་མ་གཏོགས་གཟུགས་ཀྱི་སྟེང་དུ་སྟོང་ཉིད་ལོགས་ཀ་ཅིག་ཆུ་ཚོད་བཞག་པའི་བཟོ་འདྲ་ཅིག་ལོགས་ཀ་ཅིག་ཡོད་མ་རེད་ལབ་པ་རེད། དེ་འདྲ་ཡིན་པ་ཡིན་ཙང། ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་ཟེར་གཉིས་པོ་དེ་ངོ་བོ་གཅིག་གི་ལྷག་སོང་ཨ། བློ་ལ་ཤར་ཡོང་དུས་རྟོག་པ་ལ་ཤར་ཡོང་དུས་ཀུན་རྫོབ་བདེན་པ་ཟེར་དུས་མིག་གིས་མཐོང་ཡ་ལས་སླ་པོ་ཅིག་དོན་དམ་བདེན་པ་ཟེར་དུས་བསམ་བློ་ཞེ་པོ་ཅིག་བཏང་ནས་ཤེས་དགོས་ཡ་གི་སྟོང་ཉིད་དེ་འདྲ་ཡིན་ཙང་བསམ་བློ་ལ་ཤར་ཡོང་དུས་གཅིག་དཀའ་ལས་ཁག་ག་ཤེས་ཁག་ག་གཅིག་ལས་སླ་ཀུན་རྫོབ་བདེན་པ་ཟེར་དུས་མངོན་སུམ་གྱིས་ལས་སླ་པོ་ཐོག་ནས་ཤེས་ཐུབ་ཡ། སྟོང་ཉིད་དོན་དམ་བདེན་པ་ཟེར་དུས་བསམ་པ་དཔེ་ལྟོས་ཁོ་རང་དགེ་བའི་བཤེས་གཉེན་བསྟེན་ཆོས་ལ་སློབ་སྦྱོང་སྦྱངས་ཚོགས་བསགས་སྒྲིབ་སྦྱོང་བྱས་དེ་འདྲ་ཞིག་ཐོག་ནས་ཤེས་དགོས་ཡ་ཡིན་ཙང་རྟོགས་ཁག་པོ་ཤེས་ཁག་པོ། ཆེ་དང། བསམ་བློ་གྱི་ཤེས་ཡ་གི་ཐོག་ལ་ཁག་ལོས་དང་ཁག་པོ་ཡོད་པ་དང་ཁག་པོ་མེད་པའི་ཁྱད་པར་རེད་མ་གཏོགས། གཞི་ཁོ་རང་གི་སྟེང་དུ་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་ཁ་ཁ་བསྒྱུར་ནས་བཞག་ཡ་མེད་རེད། དེ་འདྲ་ཡིན་པ་ཡིན་ཙང་ང་ཚོས་དེ་ལ་ག་རེ་ལག་རེད། བདེན་པ་གཉིས་ཟེར་ཡ་དེ་ངོ་བོ་གཅིག་རེད། ལྡོག་པ་ཐ་དད་རེད་དེ་ལབ་པ་ད་བདེན་པ་གཉིས་ངོ་བོ་གཅིག་ཟེར་དུས་མཛུབ་གུ་བཙུགས་ཡོང་དུས་ཙམ་པ་ལོགས་ཁ་ཁ་ཡོད་མ་རེད། ང་ཚོ་ངོ་བོ་གཅིག་བྱས། ལྡོག་པ་ཐ་དད་ཟེར་དུས་བློ་རྟོག་པ་ལ་ཤར་ཡོང་དུས་ཁོ་གཉིས་དཀའ་ལས་ཁག་ལོས་ཀྱི་ཐོག་ནས་མི་འདྲ་བ་ཅིག་ཡོད་པ་ཡིན་ཙང་ལྡོག་པ་ཐ་དད། འོ་ད་འདི་བདེན་གཉིས་ངོ་བོ་གཅིག་ལྡོག་པ་ཐ་དད་འདི་ཤེས་དགོས་རེད་ད་ཡིན་གཅིག་མིན་གཅིག་བདེན་གཉིས་ངོ་བོ་གཅིག་ཡིན་ལྡོག་པ་ཐ་དད་ཡིན་དེ་ཤེས་པ་བྱས། འོ་ད་འདི་བྱས་ཙང་ད་ལྟ་འདི་འདི་ལས་པར་ད་དཔེ་ཆ་གང་དེ། ཁྱད་གཞི་གཟུགས་ཀྱི་སྟེང་ཐ་སྙད་སྣང་ཚུལ་ལྟར་གྱི་ཀུན་རྫོབ་བདེན་པ་དང་ཟེར་དུས་ཁྱད་གཞི་དེ་བྱས། རང་གི། གཟུགས་ཁོ་རང་རང་གི་གནས་ལུགས་མཐར་ཐུག་པའི་དོན་དམ་བདེན་པ་གཉིས་ཟེར་དོན་དམ་བདེན་པ་ཟེར། ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཉིས་ཡོད་པ་དེ་གཉིས་ཟེར་དུས་བདེན་པ་གཉིས་དེ་གཉིས། ག་རེ་རེད། ངོ་བོ་གཅིག་ལ་ལྡོག་པ་ཐ་དད་རེད་ད་ངས་འདི་ཞུས་ཡོད་ད་ངོ་བོ་གཅིག་རེད་ལྡོག་པ་ཐ་དད་རེད། འོ་ཡ། ངོ་བོ་གཅིག་ལ་ལྡོག་པ་ཐ་དད་པས་པ་ས་པས་ཐ་དད་པས། དེ་འདྲ་ཡིན་པ་ཡིན་ཙང། ཁྱད་གཞི་གཟུགས་ལས་ཟེར་དུས་ཙམ་པ་ཁྱད་པར་གྱི་གཞི་གཟུགས་ལས། ཁྱད་ཆོས་གཟུགས་ཀྱི་ཆོས་ཉིད་ཟེར་ན་ཡང་འདྲ་རང་བཞིན་གྱིས་སྟོང་པའི་སྟོང་ཉིད་ཟེར་ན་ཡང་འདྲ་གཟུགས་ཀྱི་སྟེང་གི་ཆོས་ཉིད་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ། ངོ་བོ་གཞན་མ་ཡིན་ལབ་རེད་ལྡོག་པ་གཞན་མ་ཡིན་ཟེར་མ་རེད་ད་ངོ་བོ་ལོགས་ཀ་ཡོད་མ་རེད་ད། དེབ་དང་དེབ་ཀྱི་སྟེང་གི་ཆུ་ཚོད་ལབ་པ་ནང་བཞིན་དུ་ཁ་ཕྲལ་ཡོད་རེད་བ། དེ་ནང་བཞིན་གཟུགས་དང་གཟུགས་ཀྱི་སྟེང་གི་སྟོང་ཉིད་གཉིས་ངོ་བོ་ལོགས་ཀ་ཡོད་མ་རེད། རེད་སོང་བ་ངོ་བོ་གཅིག་རེད་ངོ་བོ་གཞན་ཡོད་པ་མ་ཡིན་ནོ། ངོ་བོ་གཞན་མ་ཡིན། ད་གསལ་པོ་རེད་སོང་བས། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་ཟེར་ན་དེ་རེད་ད་རྡོག་རྡོག་དེ་དེ་བྱས། ད་དེ་ནས་ཨང་ཀི་བཞི་པ། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ད་དེ་འགྲེལ་བཤད་རྒྱག། ད་འདི་ལ། ཁྱད་ཆོས། གཟུགས་ཨ་ལས་སྔོན་ལ་དང་པོ་འདི་ཡིན་ད་རྟགས་རྒྱག་ཡས་དེ་ཚོ་རྒྱབ་ཤོག་ཨ། ཁྱད་ཆོས། གཟུགས། རང་བཞིན་གྱིས་བྱས། སྟོང་པ་ཉིད་རྟགས་རྒྱག་ད་ཐིག་འཐེན་ད། རེད་སོང། སྟོང་པ་ཉིད་ལས་ཀྱང། མཉམ་དུ་ཐིག་འཐེན་ཚིག་ལྔ་འདུག། སྟོང་པ་ཉིད་ལས་ཀྱང། དེ་བར་དུ་ཐིག་འཐེན། སྟོང་པ་ཉིད་ལས་ཀྱང་བྱས། ཁྱད་གཞི་གཟུགས་བྱས། གཟུགས་ཟེར་དེ་ལ། རྟགས་བརྒྱབ། གཟུགས། ངོ་བོ་ཟེར་དེ་བཞག། གཞན་ཟེར་དེ་རྟགས་བརྒྱབ། གཞན་ཟེར། ཡོད་པ་ཟེར་དེ་བཞག། མ། ཡིན་ནོ། ཡི་གེ་གསུམ་དེ་རྟགས་བརྒྱབ། མ། ཡིན་ནོ། ད་ཏག་ཏག་ལེགས་འདུག་པས་ད་དེའི་ནང་ལ་ག་རེ་འདུག། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། འོ་ད་དེའི་དོན་ད་འདིར་གདའ། ད་དེའི་དོན་ད་ག་རེ་ལབ་ན་ཨང་ཀི་བཞི་པ། ཁྱད་ཆོས་ལབ་པ་ད་ཁྱད་ཆོས་ཁྱད་ཆོས་ཟེར་དུས་སྟོང་ཉིད་འདི་རེད་བ། ཁྱད་ཆོས་གཟུགས་རང་བཞིན་གྱིས་སྟོང་པ་ཉིད་དེ་བར་དུ་ཁྱད་ཆོས་བྱས། ཁྱད་ཆོས་གཟུགས་རང་བཞིན་གྱི་སྟོང་པ་ཉིད། ལས་ཀྱང་ཟེར་དུས་དེ་ལས་ཀྱང། ཁྱད་གཞི་གཟུགས་དེ།

ད་ཡང་ཚུར་ལབ་ད། དེབ་ཀྱི་འགྱུར་བ་དེ་ལས་ལོགས་སུ་དེབ་ཟེར་ཡ་འདུག་པས་མི་འདུག་པ། འོ་དེ་ནང་བཞིན་གཟུགས་ལས་ལོགས་སུ་གཟུགས་ལས་ངོ་བོ་ཐ་དད་པའི་ལོགས་སུ་གཟུགས་ཀྱི་སྟོང་ཉིད་ཡོད་མ་རེད། གཟུགས་ཀྱི་སྟོང་ཉིད་ལས་ལོགས་སུ་ངོ་བོ་ཐ་དད་པའི་གཟུགས་ཡོད་མ་རེད། དེ་འདྲ་ཡིན་ཙང་གཟུགས་ཉིད་རང་བཞིན་གྱིས་སྟོང། གཟུགས་ཀྱི་སྟེང་གི་སྟོང་པ་ཉིད་ད་ག་རང་གཟུགས་སུ་སྟོང་པ་ཉིད་ཀྱི་ངང་ལས་ཆོས་ཅན་སྣ་ཚོགས་པ་གཟུགས་སུ་ཤར། དེ་འདྲ་ཡིན་པ་ཡིན་ཙང་གཟུགས་དང་གཟུགས་ཀྱི་སྟེང་སྟོང་ཉིད་གཉིས་དེ་ངོ་བོ་གཅིག་ལྡོག་པ་ཐ་དད་ཡིན། འོ་ད་དེ་རེད། ཡ། ཨ་ལས་ད་དེ་འདྲའི་ཅིག་ངེས་པ་བྱེད་ཤོག་ཨ། དེ་གཅིག་བྱེད། ཁྱད་ཆོས་གཟུགས་རང་བཞིན་གྱིས་སྟོང། ངོ་བོ་གཞན་ཡོད་པ་མ་ཡིན་ནོ་ཞེས་པའོ། ད་འདི་བར་དུ། ད་འདི་ནི་མ། དེས་ནི། ད་ལྟ། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་གྱི་གཞུང་འདི་གིས། ཤེས་རབ་སྙིང་པོའི་ཚིག་འདི་གིས་ག་རེ་བསྟན་པ་རེད་ལབ་ན། ཟབ་མོ་ཁྱད་པར་བཞི་ལྡན་བསྟན། ཟབ་མོ་ཟེར་དུས་ཟབ་མོ་སྟོང་པ་ཉིད། ཁྱད་ཆོས་ཁྱད་པར་བཞི་དང་ལྡན་པ་དེ་བཤད་པ་རེད་ལ། ཟབ་མོ་ཁྱད་པར་བཞི་ལྡན་ནམ། སྟོང་པ་བཞི་སྦྱོར་དུ་གྲགས་པ་བསྟན་པའོ། འོ་ད་འདི་ཡན་ཆད་ཀྱི། གཟུགས་ཀྱི་སྟེང་གི་སྟོང་ཉིད་ཆ་ཚང་བྱས་བཤད་ཚར་རེད། ད་འདིར་ད་ཕུང་པོ་ལྔ་ཡི་ནང་གི་གཟུགས་ཀྱི་ཕུང་པོ་དེ་བཤད་ཚར་རེད། ད་དེ་ནས་འདི་ཞུ་དགོས། གསུམ་པ་ནི་ཞེས་རེད་གསུམ་པ་དེ་ག་རེ་རེད་ས་བཅད་གསུམ་པ་དེ། ལ། ས་བཅད་གསུམ་པ་འདི་རེད་བ། ཁ་སང་ཡ་གི་སྒང་དེ། ཤོག་གྲངས་དང་པོ་གི་འོག་ནས་ཡར་བརྩིས་པའི་ཐིག་ཕྲེང་དྲུག་པ་དེ་གཟིགས། གཟུགས་ཕུང་གི་རང་བཞིན་ལ་ཇི་ལྟར་སློབ་ཚུལ་དེ་ཚར་རེད། ད་གསུམ་པ། རིགས་པ་དེ་ཕུང་པོ་ལྷག་མ་ལྔ་ལ་སྦྱར། རིགས་པ་དེ་ཟེར་དུས་ད་ལྟ། གཟུགས་སྟོང་པ་ཉིད་ཡིན་སྟངས་ཀྱི་འགྲེལ་བཤད་དེ་ཨ་ནས་ཕུང་པོ་ལྷག་མ་ལྔ་ལ་སྦྱར། ཨ། ཕུང་པོ་ལྷག་མ་ལྔ་ལ་མ་རེད་བ་ཕུང་པོ་ལྷག་མ་བཞི་མ་རེད་པས། གཟུགས་ཕུང་པོ་སོང་ཚར་བ་བཞི་རེད། ཕུང་པོ་ལྷག་མ་བཞི་ལ་སྦྱར་ལབ་པ་དེ་ནོར་འདུག་ཨ། ཡ། ད་དེ་ཡིན་དུས། དེ་གཟིགས་ཤོག་ཨ་ད་གསུམ་པ་ནི། དེ་བཞིན་དུ། ཚོར་བ་དང་ནས་རྣམ་པར་ཤེས་པ་རྣམས་སྟོང་པའོ་ཞེས་པའི་བར་རོ། ད་ཤེས་རབ་སྙིང་པོའི་ཚིག་གཟིགས་ཨ། དེ་བཞིན་དུ། ཚོར་བ་དང། འདུ་ཤེས་དང། འདུ་བྱེད་དང། རྣམ་པར་ཤེས་པ་རྣམས་སྟོང་པའོ། ཟེར་བ་ད་ཡ། ད་ཁྱེད་རང་ཚོ་དེ་བཞིན་དུ་ཟེར་ཏེ་སྦྱར་ཤེས་ད་ཡ། དེ་བཞིན་དུ་ཚོར་བ་དང། ཡ། ཚོར་བའི་སྟེང་དུ་སྟོང་ཉིད་བཞི་སྦྱོར་ཅིག་བཤད་དང་ག་འདྲ་བྱ། ད་ལབ་དང། ཚོར་བ། སྟོང་པ་ཉིད་དོ། སྟོང་པ་ཉིད་ཚོར་བའོ། ཚོར་བ་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་ཚོར་བ་གཞན་མ་ཡིན་ནོ། འོ་འདུག། འགྲེལ་བཤད་ཀྱང་དེ་ཆེ། དེ་བཞིན་དུ་ཚོར་བ་དང། ད་འདུ་ཤེས་ལ་སྦྱར་དང་འདུ་ཤེས་ཀྱི་ཕུང་པོ་ལ་སྦྱར་དང། འདུ་ཤེས་ཀྱི་ཕུང་པོ། སྟོང་པ་ཉིད་དོ། སྟོང་པ་ཉིད་ཀྱང་འདུ་ཤེས་ཀྱི་ཕུང་པོའོ།

སྟོང་པ་ཉིད་སྟོང་པ་ཉིད་འདུ་བྱེད་ཀྱི་ཕུང་པོའོ། འདུ་བྱེད་ཀྱི་ཕུང་པོ་ལས་གཞན། ཕུང་པོ་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང། འདུ་བྱེད་ཀྱི་ཕུང་པོ་གཞན་མ་ཡིན། དེ་འགྲིག་པ་རེད། ད་དེ་ནས་དེའི་གཞུག་ག་རེ། འདུ་བྱེད་འདུ་བྱེད་རྣམ་པར་ཤེས་པ་ལ་སྦྱར་ཞུ་བ། ད་རྣམ་པར་ཤེས་པ། རྣམ་པར་ཤེས་པ། སྟོང་པའོ། སྟོང་པ་ཉིད་རྣམ་པར་ཤེས་པའོ། རྣམ་པར་ཤེས་པ་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་རྣམ་པར་ཤེས་པ་གཞན་མ་ཡིན་ནོ། རེད་སོང་བ། འོ་ད་འདི་རེད། ཡ། ད་འདུག་བྱས་ནས་སྦྱར་ཤོག་ལབ་རེད་ཕུང་པོ་ལྔ་ཀ། གཟུགས་ཀྱི་ཕུང་པོ་ལ་སྦྱར་བ་ནང་བཞིན་ཕུང་པོ་ལྷག་མ་བཞི་ལ་སྦྱར་ནས་གང་ལྟར། ཉེ་བར་ལེན་པའི་ཕུང་པོ་ལྔ་དེ་ག་རེ་རེད་ལབ་ན། རང་བཞིན་གྱིས་སྟོང་པ་རེད་ཧ་གོ་སོང་བ་ཕུང་པོ་ལྔ་དེ་རང་བཞིན་གྱིས་སྟོང་པ་རེད་ལབ་པ་རེད། ད་ཕུང་པོ་ལྔ་དེ་རང་བཞིན་གྱིས་སྟོང་པ་རེད་ཟེར་ནས་གསུང་དགོས་ཡས་ཀྱི་གནད་འགག་ག་རེད་ཟེར་ན། ཡིན་རྒྱུ་རང་དེ་གཙོ་བོ་གང་ཟག་རང་བཞིན་གྱིས་སྟོང་པ་ཟེར་དེ་ཤེས་དགོས་ཀྱི་རེད། ཕྱི་ད། གང་ཟག་ཟེར་དེ། ང་ཚོ་ནང་པ་སངས་རྒྱས་པའི་གང་ཟག་གི་མཚན་ཉིད་ག་རེད། ཕུང་པོ་ལྔ་པོ་གང་རུང་ལ་བརྟེན་ནས་བཏགས་པའི་སྐྱེས་བུ་ལབ་རེད་པ། ཕུང་པོ་ལྔ་པོ་གང་རུང་ལ་བརྟེན་ནས་བཏགས་པའི་སྐྱེས་བུ་ཞིག་ལ་གང་ཟག་ཟེར་གྱི་ཡོད་རེད་པ། སོང་ཙང། ཕུང་པོ་ལྔ་རང་བཞིན་གྱིས་ཡོད་མ་རེད་ཟེར་ལབ་ཚར་དུས། ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་སྐྱེས་བུ་གང་ཟག་ཡང་རང་བཞིན་གྱིས་ཡོད་མ་རེད་གོ་འགྲོ་གི་ཡོད་རེད་ཧ་གོ་སོང་ཨ། གདགས་གཞི་ཕུང་པོ་ལྔ་རང་བཞིན་གྱིས་མེད་ཙང་བཏགས་ཆོས་གང་ཟག་རང་བཞིན་གྱིས་ཡོད་མ་རེད་ཟེར་གོ་འགྲོ་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་རྡོག་རྡོག་འདི་གིས་ག་རེ་བསྟན་རེད། གདགས། གང་ཟག་ཟེར་ནས་བཏགས་སའི་གཞི་ཕུང་པོ་ལྔ་དེ་རང་བཞིན་གྱིས་ཡོད་མ་རེད་དེ་མེད་ཙང་ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་སྐྱེས་བུ་གང་ཟག་དེ་ཡང་རང་བཞིན་གྱིས་ཡོད་མ་རེད། ང། ཁྱོད་ཟེར་གྱི་ང་དང་ཁྱོད་ཟེར་དེ་རང་བཞིན་གྱིས་ཡོད་མ་རེད། ཨོ་ད་དེ། ཨོ་ད་དེ་གསུང། ཨོ་ད་འདི་ད་ལྟ་དེ་བཞག་ཤོག། ད་འདི་ཡན་ཆད་དེ་སྟོང་ཉིད་ཀྱི་ད། ཀ་ད་དེ་ག་རེ་ཟ། དཔེ་ཆའི་སྒང་ནས་ཨ་ནི་ད་ད་ཚིག་གི་བཤད་པ་དེ་ཚར་རེད་ད་དོན་གྱི་བཤད་པ། ད་དོན་གྱི་བཤད་པ་དེ་བསམ་དྭངས་དྭངས་བྱས་ཞུ་གི་ཡིན་ད། ཡག་པོ་བྱས་ནས་ཉན་ཤོག་ངས་ག་ལེ་ག་ལེ་མར་ཞུ་ཡ་ཡིན།

ད་བཅོམ་ལྡན་འདས་ཀྱིས་དེ་རེ་བ། ད་ནི་ང་ཚོ་ཤེས་རབ་སྙིང་པོ་གྱི་ཚིག་འདི་རེ་བ། ཕུང་པོ་ལྔ་པོ་དེ་དག་ཀྱང་ཁ་སང་མདོར་བསྟན་དེ་ཡ་གི། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་རྣམ་པར། ཡང་དག་པར་རྗེས་སུ་བལྟའོ། དེ་གསུང་དགོས་ཏེ་ག་རེ་ཡ་དྲི་བ་ཞུ་མཁན་དེ་ཀྱིས་འདི་ཞུས་རེ་བ། ཨ་ནི། བྱང་ཆུབ་སེམས་དཔའ་གཅིག་གི་ངོས་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་བསླབ་འདོད་འདུག་ཨ་ནི་ག་འདྲའི་བསླབ་དགོས་རེད་ཟེར་ནས་བཀའ་འདྲི་ཞུས་རེ་བ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཇི་ལྟར་བསླབ་པར་བྱ། དེ་ཡང་བཀའ་འདྲི་ཞུས་ཡོང་དུས་ཨ་ནི་གཞི་ནས་ལན་འདེབས་ལ། ཨ་ནི། དེ་དང། འདི་ལྟར་རྣམ་པར་བལྟ་བར་བྱ་སྟེ། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ། རང་བཞིན་སྟོང་པར་རྣམ་པར་ཡང་དག་པར་རྗེས་སུ་བལྟའོ། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ། ཟེར་ད་དེ་གསུངས། རེ་བ།

ད་ལྟ་ང་ཚོ་མང་པོ་ཅིག་གིས་འདི་རེ་བ། ཆོས་ཀྱི་སྟོང་ཉིད་ཀྱི་སྐོར་ལ་དོ་སྣང་མ་སླེབ་ཡ་དེ། མི་ཚེ་ལ་འབྲེལ་བ་མི་འདུག་ཟེར་ད། མི་ཚེ་ལ་ཕན་ཐོགས་མི་འདུག། དེང་སང་གི་སློབ་སྦྱོང་འདི་བྱས་ན་མི་ཚེ་ལ་ཕན་ཐོགས་ཡོད་རེད་འབྲེལ་བ་ཡོད་རེད། ཅེས་ཟེར་དེའི་གནས་ཚུལ་གྱི་ཐོག་ནས་ཨ་ནི་གཞི་ནས། དཔེ་ཁྱད་པར་ཡོད་རེ་བ། དེང་དུས་ཀྱི་ཤེས་ཡོན་ལ་དོ་སྣང་དང། གནའ་རབས་ཀྱི་ཨ་ནི་བའི། ད་ལྟ། བཅོམ་ལྡན་འདས་ཀྱིས་གསུངས་བཞག་པའི་ཆོས་ཚུལ་ནི་གསུངས་པའི་ཆོས་ལ་དོ་སྣང་དེ། ཞེ་པོ་ཁྱད་པར་འགྲོ་གི་འདུག་པ། ཅེས་དང། འདི་ལས་དེ་ག་རེ་ལབ་ན། གནད་འགག་དེ་དབྱིན་ཇི་སྐད་ལ་མ་སོང་ན Point གནད་འགག་དེ་མ་ཤེས་པའི་ཐོག་ནས་ཡོང་གི་ཡོད་ཁག་ཁྱོན་ནས་ཡོད་མ་རེད། དེ་འདྲ་ཡིན་ཙང་ཨ་ནི་བཅོམ་ལྡན་འདས་ཀྱིས་ལན་བསྐྱོན་པ་རེད། ངས་མར་སྟོང་པ་ཉིད་གསུང་ཡས་དེ། སྟོང་པ་ཉིད་མང་པོ་ཅིག་མར་འགྲེལ་བཤད་རྒྱག་ཡོད་རེད་པ་འགྲེལ་བཤད་རྒྱག་ཡས་དེ། བཅོམ་ལྡན་འདས་ཁོ་རང་མཁས་པ་ཡིན་པ་རྣམ་འགྱུར་སྟོན་ཡས་ཀྱི་ཆེད་དུ་མ་ཡིན། རེ་བ། ང་རྦད། འགྲོ་བ་རིགས་དྲུག་གི་སེམས་ཅན་རྣམས་ལ་སྙིང་རྗེ་ཅིག་སྐྱེ་གི་འདུག་སྙིང་རྗེ་སྐྱེ་སྟངས་དེ་རྒྱུ་མཚན་ཐོག་ནས་སྐྱེ་གི་འདུག་རྒྱུ་མཚན་ག་རེའི་ཐོག་ནས་མཐོང་གི་འདུག་ལབ་ན་འགྲོ་བ་རིགས་དྲུག་གི་སེམས་ཅན་རྣམས། ནི་མ་རིག་པའི་གཞན་དབང་ལ་ཕྱིན་པའི་ཐོག་ནས་དཀའ་ངལ་འཕྲད་ཤག་མ་རིག་པ་མེད་པར་བཟོ་བ་ལ་སྟོང་ཉིད་དེ་མ་ཤེས་ན་ཡོང་སྟངས་ཡོད་མ་རེད་ཟེར་རྡོག་རྡོག་དེ་རེད་དོ། དེ་འདྲས་ཡིན་ཙང་ཡུལ་འཁོར་སྐྱོང་གིས་ཞུས་པའི་མདོ་ཡི་ནང་ལ་བཅོམ་ལྡན་འདས་ཀྱིས་ལན་བསྐྱོན་པ་རེད། སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ། མི་ཤེས་པས་ནི་འགྲོ་བ་འཁྱམས་གྱུར་པ། དེ་དག་ཐུགས་བརྩེ་མངའ་བས་ཐབས་ཚུལ་དང། རིགས་པ་བརྒྱ་དག་གིས་ནི་འཛུད་པར་མཛད་གསུངས། རེ་བྱས་ཙང་ངས་སྟོང་པ་ཉིད་མར་བཤད་ཡས་དེ། བཅོམ་ལྡན་འདས་རང་ཉིད་མཁས་པའི་ཡོན་ཏན་བསྟན་པའི་ཆེད་དུ་དང། སེམས་ཅན་རྣམས་མི་ཚེ་ལ་ཡང་འབྲེལ་བ་མེད་པ་མི་ཚེ་བས་གང་དག། སྡུག་བསྔལ་སེལ་ཡ་དང་བདེ་བ་སྒྲུབ་ཡ་ལ་ཕན་ཐོགས་མེད་པ་དེ་འདྲས་ཀྱི་ཆེད་དུ་མ་ཡིན། ངས་དཔེ་བསམ་བློ་མང་པོ་བཏང་ཡོང་དུས། སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ། ངོ་བོ་སྟོང་པ་ཉིད་རྒྱུ་སྟོང་པ་ཉིད་འབྲས་བུ་སྟོང་པ་ཉིད་ཟེར་གྱི་སྟོང་པ་ཉིད་གསུམ་དེ་ཡག་པོ་ཅིག་མ་ཤེས་ན་སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ། མི་ཤེས་པས་ནི་འགྲོ་བ་རིགས་དྲུག་གི་སེམས་ཅན་རྣམས་ཨ་ནི་ཁམས་གསུམ་འཁོར་བ་ལ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་སྡུག་བསྔལ་གྱི་ནང་ནས་འཁྱམས་བསྡད་ཤག་ཨོ་ད་དེ་རེད། མི་ཤེས་པས་ནི་འགྲོ་བ་འཁྱམས་གྱུར་པ་བྱས། དེ་འདྲ་ཡིན་པ་ཡིན་ཙང། དེ་འདྲ་གི་སེམས་ཅན་སྡུག་བསྔལ་གྱིས་མནར་ཚུལ་མར་ཞིབ་འཇུག་ཡག་པོ་བྱེད་ཡོང་དུས་ད་གི། འབྲས་བུའི་རྟེན་འབྲེལ་དྲུག། རྒྱུའི་རྟེན་འབྲེལ་དྲུག་ཡར་མཐར་གཏུགས་ཡོང་དུས་མ་རིག་པ་ཟེར་དེ་འདྲ་ཅིག་གི་གཞན་དབང་ལ་ཕྱིན་བྱས་ཆགས་ཞག་དེ་འདྲ་ཡིན་པ་ཡིན་ཙང་ཨ་ནི་ངས་སེམས་ཅན་གྱི་སྡུག་བསྔལ་གྱི་རྒྱུའི་རྩ་བ་མ་རིག་པ་མེད་པ་བཟོ་ཡག་གི་ཆེད་དུ་ཨ་ནི་ངས་སྟོང་པ་ཉིད་དེ་བཤད་པ་ཡིན། སྟོང་པ་ཉིད་བཤད་པས་མ་ཚད་སྟོང་པ་ཉིད་བཤད་སྟངས་དེ་ཡང་སེམས་ཅན་གྱི་ཁམས་དང་མོས་པ་དང་འཚམས་པའི་ཐོག་ནས། རིགས་པའི་རིགས་པའི་རྣམ་གྲངས་མང་པོའི་སྒོ་ནས་བཤད་པ་ཡིན། རིགས་པ་བརྒྱ་དག་གིས་ནི་འཛུད་པར་མཛད་དེ་གསུངས། རེད་བྱས་ཙང་ཀ་བཅོམ་ལྡན་འདས་ཀྱིས་སྟོང་ཉིད་དཔེ་ཞིབ་པོ་ཅིག་གསུངས་འདུག་ཨ། ད་དེ་གསུང་ཡ་དེ་བཅོམ་ལྡན་འདས་ཀྱིས་འདི་གསུངས་རེད། དེ་བཅོམ་ལྡན་འདས་ཀྱིས་འདི་གསུངས་པ་དེ་ང་ཚོས་བཅོམ་ལྡན་འདས་ཀྱིས་གསུངས་རེད་དེ་བཅོམ་ལྡན་འདས་ལ་དོ་སྣང་ཡོང་མཁན་མི་དཀོན་པོ་རེད་འཛམ་བུ་གླིང་འདི་ནང་ལ། བདག་ཅག་གི་སྟོན་པ་ཕེབས། ཁོང་གིས་དཔེ་ཆོས་ཀྱི་འཁོར་ལོ་བསྐོར། སྟོང་ཉིད་ཀྱི་ཆོས་གསུངས། དོ་སྣང་བྱུང་ཡས་ཁག་པོ་རེད། ད་དེ་ནང་ནས་གཞུག་གུ་ག་འདྲས་བྱུང་རེད་ལབ་ན་ནཱ་ལེན་དྲའི་པན་ཆེན་བཅུ་བདུན། དེ་ནང་ནས་ཀྱང་གཙོ་བོ་ཏོག་ལྟར་བཀུར་ཡས་དེ་མགོན་པོ་ཀླུ་སྒྲུབ་ཁོང་ལ་དོ་སྣང་ཞེ་པོ་བྱུང་རེད་ད། མགོན་པོ་ཀླུ་སྒྲུབ་ཀྱིས་ཁྱད་མཚར་བཅོམ་ལྡན་འདས་ཀྱི་ཆོས་མང་པོ་ཅིག་གསུངས་བཞག་དེ་ནང་ནས་སྟོང་ཉིད་ཀྱི་ཆོས་མང་པོ་ཅིག་གསུངས་བཞག་དེ་ག་རེ་བྱས་ནས་གསུངས་ཡིན་ན་དེ་གསུང་ཡག་དེ་གི་ཀུན་སློང་ག་འདྲས་ཅིག་ཡོད་ན་གསུང་ཡག་གི་དགོས་པ་ག་རེ་ཡིན་ན་དེ་ག་རེ་ཡིན་ན་ཞིབ་འཇུག་གནང་འདུག་བ། ཞིབ་འཇུག་གནང་ནས་སྡོམ་ཅིག་རྒྱབ་ཡོང་དུས་རྩ་བ་ཤེས་རབ་ཀྱི་དབུ་དེ། གང་གིས་རྟེན་ཅིང་འབྲེལ་བར་འབྱུང། འགག་པ་མེད་པ་སྐྱེ་མེད་པ། ཆད་པ་མེད་པ་རྟག་མེད་པ། འོང་བ་མེད་པ་འགྲོ་མེད་པ། ཐ་དད་དོན་མིན་དོན་གཅིག་མིན། སྤྲོས་པ་ཉེར་ཞི་ཞི་བསྟན་པ། རྫོགས་པའི་སངས་རྒྱས། ད་སྟོང་ཉིད་ལ་བརྟེན་ནས། ཐོག་མ་མ་རིག་པ་མེད་པར་བཟོས། མ་རིག་པ་མེད་པར་བཟོས་ཙང་རྒྱུའི་རྟེན་འབྲེལ་དྲུག་བང་སྒྲིག་ནས་མེད་པར་བཟོས། དེ་ལ་བརྟེན་ནས་འབྲས་བུའི་རྟེན་འབྲེལ་དྲུག་བང་སྒྲིག་ནས་མེད་པར་བཟོས། དེ་ལ་བརྟེན་ནས་ཁམས་གསུམ་འཁོར་བའི་སྐྱེ་བ་ཚང་མ་མེད་པར་བཟོས་ནས་སྡུག་བསྔལ་གཏན་དུ་བྲལ་བའི་ཞི་བ། འདི་འདྲ་ཅིག་ཐོབ་ཡག་གི་ཆོས་ཅིག་བཅོམ་ལྡན་འདས་ཀྱིས་གསུངས་འདུག་ད། ང་ཚོས་བསམ་བློ་མ་བཏང་ན་མ་གཏོགས་བཏང་ཡོང་དུས་དེ་གསུངས་འདུག་ད། དེ་མགོན་པོ་ཀླུ་སྒྲུབ་མཁྱེན་རེད་བ། དེ་ནས་ཧང་སང་ཐག་ཆོད་ནས་དེའི་གཞུག་གུ་དེ། སྤྲོས་པ་ཉེར་ཞི་ཞི་བསྟན་པ། རྫོགས་པའི་སངས་རྒྱས་སྨྲ་རྣམས་ཀྱི་དམ་པ། ཆོས་སྨྲ་མཁན་མང་པོ་འདུག། དེའི་ནང་ནས་དམ་པ། སྐྱེས་བུ་དམ་པ། ཆོས་སྨྲ་མཁན་གྱི་ནང་ནས་གཙོ་བོ་དངོས་གནས་རྒྱུ་མཚན་ལྡན་པའི་ཆོས་འདི་འདྲ་གསུང་མཁན་དེ་བཅོམ་ལྡན་འདས་རེད་ཤག་བསམས་རེད་ངས་ཁྱེད་རང་ཕྱག་འཚལ་གྱི་ཡིན་ལབ་རེད་རྫོགས་པའི་སངས་རྒྱས་སྨྲ་རྣམས་ཀྱི་དམ་པ་དེ་ལ་ཕྱག་འཚལ་ལོ་དེ་གསུངས། དེ་ནས་བཅོམ་ལྡན་འདས་ཀྱིས་གསུངས་པའི་སྟོང་ཉིད་དེ་ང་ཚོ་མགོ་ཚོས་གི་མེད་ཙང་ཨ་ནི་ཁོང་གིས་མཆོད་བརྗོད་དེ་གི་གཞུག་གུ་ལ་ཨ་ནི་རྩ་བ་ཤེས་རབ་ཀྱི་རབ་བྱེད་དང་པོ་ཙམ་གཉིས་པ་ཙམ་གསུམ་པ་ཙམ་དེ་འདྲ་མ་བྱས་ནས་རབ་བྱེད་ཉི་ཤུ་རྩ་རྩ་རང་ཆ་ཚང་མ་བརྩམས་ནས་མཐའ་མ་དེ་ལ་ཡང་བསྐྱར་སེམས་ནང་ལ་ཚོར་བ་ཅིག་བྱུང། བཅོམ་ལྡན་འདས་ཀྱིས་གསུངས་པའི་སྟོང་ཉིད་དེ་ལ་ངས་བསམ་དང་འགྲེལ་བཤད་རྒྱག་གི་རྒྱག་གི་རྒྱག་གི་ལ། ད་དུང་ང་བཅོམ་ལྡན་འདས་ལ་དད་པ་ཆེ་རུ་འགྲོ་སོང། ད་བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་དེ་དངོས་གནས་དྲང་གནས་བྱས་ན་ག་འདྲས་ཅིག་རེད་འདུག་ཟེར་ན་ད་མཐའ་མ་མཐའ་མ་དེ་ལ་ཡང་བཀའ་དྲིན་དྲན་པའི་ཆ། གང་གིས་ཐུགས་བརྩེས་ཉེར་བཟུང་ནས། ལྟ་བ་ཐམས་ཅད་སྤངས་པའི་ཕྱིར། དམ་པའི་ཆོས་ནི་སྟོན་མཛད་པའི། གོ་ཏམ་དེ་ལ་ཕྱག་འཚལ་ལོ་ཟེར་ནས་ད། གང་གིས་ཐུགས་བརྩེས་ཉེར་བཟུང་ནས་ཟེར་དུས་སྟོན་པ་བཅོམ་ལྡན་འདས་ཀྱིས། སྟོང་ཉིད་ཀྱི་ཆོས་དེ་མཁས་པའི་ཡན་ལག་ལ་གསུངས་མི་འདུག་ད། བཅོམ་ལྡན་འདས་ཀྱིས་ང་ཚོ་སེམས་ཅན་རྣམས་སྡུག་བསྔལ་གྱིས་མནར་ཚུལ་རྟེན་འབྲེལ་ཡན་ལག་བཅུ་གཉིས་བདེན་བཞི་མི་རྟག་སོགས་བཅུ་དྲུག་དེ་ཚོ་གི་གནད་འགག་དང་འབྲེལ་ནས་སྡུག་བསྔལ་གྱིས་མནར་ཚུལ་དེ་མཐོང་ནས་སྙིང་རྗེ་སྐྱེས་ནས། བརྩེ་བ་སྙིང་རྗེ་ཆེན་པོས་ཀུན་ནས་བསླངས་ཏེ་གསུངས་ཤག། གང་གིས་ཐུགས་བརྩེས་ཉེ་བར་བཟུང། གང་གི་ཐུགས་བརྩེ་ཉེར་བཟུང་ནས། ཀུན་སློང་འདི་བྱས། འོ་ན་གསུང་ཡོང་དུས་དགོས་པ་ག་རེའི་ཆེད་དུ་གསུངས་འདུག་སྡུག་བསྔལ་གྱི་རྩ་བ་ཨ་ནི་ཐོག་མ་མ་རིག་པ། ཐོག་མ་མ་རིག་པ་ལ་མིང་གཞན་ལྟ་བ་ངན་པ་ལབ་པ་ཡིན་ཙང་དེ་འདྲ་གི་ལྟ་བ་ངན་པ་སྤང་ཡག་གི་ཆེད་དུ་གསུངས་ཤག་འོ། གང་གིས་ཐུགས་བརྩེས་ཉེར་བཟུང་ནས་ལྟ་བ་ཐམས་ཅད་སྤངས་པའི་ཕྱིར་བྱས། དམ་པའི་ཆོས་ནི་སྟོན་མཛད་པའི། དེ་འདྲ་གི་སྐྱེས་བུ་གོ་ཏ་མ་ཞུ་མཁན་དེ་ལ་ང་ཕྱག་འཚལ་གྱི་ཡིན་གསུངས་འདུག་ཨང། གོ་ཏམ་དེ་ལ་ཕྱག་འཚལ་ལོ་སོ་དེ་གསུངས་རེད་འོ་ད་དེ། མགོན་པོ་ཀླུ་སྒྲུབ་ཀྱིས་ཨ་ནེ་བཅོམ་ལྡན་འདས་ཀྱི། རྣམ་ཐར་གྱི་ནང་ནས་སྟོང་ཉིད་གསུང་ཡ་དེ་ཆོས་སྤྱི་དང་ལྷག་པར་སྟོང་ཉིད་གསུང་ཡ་དེ་རྡོག་རྡོག་བསྒྲིལ་ཡོང་དུས་དེ་རེད་འདུག་བ་དེ་བྱས། ད་དེ་གསུངས་ཡོང་དུས་སླར་ཡང་དེའི་གཞུག་གུ་ལ་མགོན་པོ་ཀླུ་སྒྲུབ་ཀྱི་དགེ་ཕྲུག་མང་པོ། དེ་ནང་ནས་ཨ་ནེ་དཔེ་བྱང་ཆུབ་སེམས་ཀྱི་བདག་ཉིད་མཁས་པ་དང་གྲུབ་པའི་དབང་ཕྱུག་རྒྱ་གར། བལ་ཡུལ། བྱས་རྒྱ་ནག་བོད། དཔེ་ས་ཁུལ་ག་བ་ལ་ཡིན་ནས་ད་དཔེ་སྐད་གྲགས་དཔེ་མཐའ་དང་མུ་མེད་པ། ཆོས་ལུགས་རིས་སུ་མ་ཆད་པ་ཐམས་ཅད་ཀྱིས་སྤྱི་གཙུག་ཏུ་བཀུར་ཏེ་ཡ་འོ་ད་དེ་དཔལ་ལྡན་ཞི་བ་ལྷ་ཟེར་དེ་རེད་སྤྱོད་འཇུག་རྩོམ་མཁན། འོ་ད་མཁས་གྲུབ་ཆེན་པོ་ཞི་བ་ལྷ་གིས་ཡང་དེ་ཞིབ་འཇུག་བྱས་ཡོང་དུས་རྡོག་རྡོག་གསུམ་ནང་ལ་བསྒྲིལ་ཡོང་གི་འདུག་བ། རྡོག་རྡོག་དང་པོ། དང་པོ། བཅོམ་ལྡན་འདས་ཀྱིས་ཆོས་གསུང་ས་ཀྱི་གདུལ་བྱ་སེམས་ཅན་འདི་ཚོ་བྱས་འདི་ལ་བཅོམ་ལྡན་འདས་ཀྱིས་སྙིང་རྗེ་ཀུན་ནས་བསླངས་ཏེ་གསུངས་ན། སྙིང་རྗེ་སྐྱེ་དགོས་ཡ་གྱི་རྒྱུ་མཚན་ག་བ་ཐུག་འདུག་སེམས་ཅན་འདི་ཚོ། འོ་ད་འདི། སྤྱོད་འཇུག་ལེའུ་དང་པོའི་ནང་ལ། སྡུག་བསྔལ་འདོར་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་རྒྱུག། བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་ལྟར་འཇོམས། ཟེར་ནས་ད་འདི་གསུངས། ང་ཚོ་བཅོམ་ལྡན་འདས་ཀྱིས་ཆོས་གསུང་ཡས་དེ་དངོས་གནས་གསུང་དགོས་ས་རེད་གསུང་དགོས་ས་ཀྱི་ཡུལ་ང་རང་ཚོའི་སེམས་ཅན་གྱི་གནས་སྟངས་དེ་དེ་འདྲ་ཅིག་རེད་ཤག་སྡུག་བསྔལ་འདོར་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་རྒྱུག་བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་ལྟར་འཇོམས་ས་དེ་འདྲ་ཅིག་རེད་ཤག་དེ་གསུང། ད་དེ་གཞུག་གུ་དེ་ལ་དེ་སྤྱོད་འཇུག་ལེའུ་དང་པོ་བྱས། དེ་ནས་སྤྱོད་འཇུག་ལེའུ་ལྔ་པའི་སྐབས་སུ་ཤེས་བཞིན་གྱི་ལེའུའི་སྐབས་སུ། དེ་འདྲ་གི་བཅོམ་ལྡན་འདས་ཀྱིས་ཆོས་གསུང་ས་གི་གདུལ་བྱ་དེ་ལ་སྟོང་ཉིད་གསུང་དགོས་ཡས་ཀྱི་རྒྱུ་མཚན་འདི་ག་བ་ཐུག་བཞག་ཨོ་ད་དེ། གང་གིས་ཆོས་ཀྱི་གཙོ་བོ་མཆོག། སེམས་ཀྱི་གསང་འདི་མ་ཤེས་ན། བདེ་ཐོབ་སྡུག་བསྔལ་འདོར་འདོད་ཀྱང་དེ་དག་དོན་མེད་གྱི་ནར་འཁྱམས། བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་ཡིན་ན་ཡང། སེམས་ཀྱི་གསང་བ་སེམས་ཀྱི་སྟེང་གི་སྟོང་ཉིད་ཟེར་མཁན་དེ་མ་ཤེས་ན། ཨ་ནི་སྡུག་བསྔལ་རྒྱུ་ནས་བཀག་ཐུབ་ཡ་མེད་པ་ཅིག་བདེ་བ་རྒྱུ་ནས་བསྒྲུབ་ཐུབ་ཡ་མེད་པ་ཅིག་གསལ་པོ་རེད་བཞག་འདི་འདྲའི་ཡིན་པ་ཡིན་ཙང་ཁོང་གིས་འདི་གསུངས་བཞག་ལེའུ་ལྔ་པ་ལ་འདི་གསུངས། ད་ལེའུ་ལྔ་པ་ལ་གསུངས་ནས་ལེའུ་དྲུག་པ་སྐབས་སུ་བཅོམ་ལྡན་འདས་ཀྱིས་འདི་འདྲའི་ཅིག་གསུངས་ཡས་དེའི་དམིགས་ཡུལ་ག་རེད། སེམས་ཅན་ཐམས་ཅད་གཏན་དུ་ཞི་བའི་སངས་རྒྱས་ཀྱི་ས་ལ་འགོད་པའི་ཆེད་དུ་རེད། དེ་འདྲ་ཡིན་ཙང་ང་རང་ཚོ་ཡིན་ན་ཡང་སངས་རྒྱས་གོ་འཕང་ཐོབ་འདོད་ཡོད་པ་དང་ཡང་ན་ཕལ་སྐད་རྒྱག་ན་མི་ཚེ་འདི་དོན་དང་ལྡན་པ་ཅིག་སྡུག་བསྔལ་མེད་པའི་བདེ་སྐྱིད་དང་ལྡན་པའི་མི་ཚེ་ཅིག་སྤེལ་འདོད་ཡོད་པ་ཅིག་ཡིན་ན། སྟོང་ཉིད་རྟོགས་པའི་ཤེས་རབ་སྤྱི་དང་ལྷག་པར་སྟོང་ཉིད་རྟོགས་པའི་ཤེས་རབ་རྒྱུད་ལ་བསྐྱེད་དགོས་རེད་བྱས་ནས་བསླབ་བྱ་གནང་ཡག་གི་ཆེད་དུ་འོ་ད་ལེའུ་དགུ་པ་ཤེས་རབ་ལེའུའི་དབུ་དེ། ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས། དེ་ཡི་ཕྱིར་ན་སྡུག་བསྔལ་དག་ཞི་བར་འདོད་པས་ཤེས་རབ་བསྐྱེད་ཟེར་དེ་གསུངས། བྱས་ཙང་ཀ། སངས་རྒྱས་ཀྱིས་གསུངས་པའི་ཆོས་འདི་ཚང་མ་དམིགས་ཡུལ་ག་རེའི་ཆེད་དུ་གསུངས་འདུག་ལབ་ན། སྟོང་ཉིད་རྟོགས་པའི་ཤེས་རབ་རང་རྒྱུད་ལ་སྐྱེ་བའི་སྒོ་ནས་སྡུག་བསྔལ་གྱི་རྩ་བ་སྒྲིབ་པ་གཉིས་སྤངས་ནས་སངས་རྒྱས་ཆེད་དུ་རེད་བྱས་ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས། ད་དེ་ནས་བསླབ་བྱ།

དུས་རབས་ཉི་ཤུ་རྩ་གཅིག་པའི་གི་ཆོས་པ་གཅིག་བྱེད་ཡས་ཡིན་ན་རྒྱུ་མཚན་མཐོང་བའི་ཆོས་བྱེད་དགོས་རེད། དེ་འདྲ་ཡིན་ཙང་ལམ་རིམ་ནས་གསུངས་པའི་རིགས་པ་གཅིག་ལབ་ཡིན་པ། ད་རིགས་པ་དེ་ད་ལྟ་ང་ཚོ། ཨ་ནེ། ག་རེ་ཟེར་དེ་མིང་དེ། ཨུ། བྱང་ཆུབ་སེམས་དཔའ་དབང་རྣོན། སྟོང་ཉིད་རྟོགས་པའི་ཤེས་རབ་རྒྱུད་ལ་སྐྱེ་ཡས་གཅིག་གི་ཆོས་བྱེད་ཀྱི་ཡིན་ན་རིགས་པ་དེ་ཁ་སྤོས་པ་རེད། ཨ་ལེ་ངེད་ལ་རིགས་པ་དེ་ཤེས་པ་བྱས། ཕ་གིའི་བྱང་ཆུབ་ལམ་རིམ་ཆེན་མོ་ནང་ལ་ག་རེ་གསུངས་རེད། དལ་བའི་རྟེན་ལ་སྙིང་པོ་ལེན་འདོད་མཚན་ཉིད་ཚང་བ་ཞིག་སྐྱེ་བ་ལ་ཆོས་བཞི་བསམ་དགོས་སོ། དེ་ཡང། ཆོས་བསྒྲུབ་དགོས་པ་ནི། ཨ་ནི། སེམས་ཅན་ཐམས་ཅད་ག་རེ་ཟེར་བདག་ཆོས་ཅན། ད་རིགས་པ་སྦྱར་ཡིན་ན་བདག་ཆོས་ཅན། དམ་པའི་ཆོས་བྱེད་དགོས་པ་ཡིན་ཏེ། བདག་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཁོ་ན་ཡིན་ལ། བདེ་བ་སྒྲུབ་པ་དང་སྡུག་བསྔལ་སེལ་བ་ཡང། དམ་པའི་ཆོས་ཁོ་ན་ལ་རག་ལས་པའི་ཕྱིར། རྒྱུ་མཚན་འདི་ཡིན་པ། དེ་ཁ་སང་སྔོན་མ་ངས་ལབ་ཡོད་རེད་པ། དེའི་རིགས་པ་དེ་ཁ་སྤོས། ད་ང་ཆོས་ཅན། ད་བདག་ཆོས་ཅན། ང་ཆོས་ཅན། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ང་ཆོས་ཅན། སྟོང་པ་ཉིད་རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་བསྐྱེད་དགོས་ཏེ། བསྒྲུབ་བྱའི་ཆོས་འགྱུར་བ་བཏང་ཆོས་བྱེད་དགོས་ཏེ་ཟེར་འདུག་པ། དེ་ཆོས་བྱེད་དགོས་ཏེ་ཟེར་ཡ་དེ་འགྱུར་བ་བཏང་ནས། རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་བསྐྱེད་དགོས་ཏེ། བསྒྲུབ་བྱའི་ཆོས་བྱས། ད་བདག། བདག་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གང་ཞིག། བདེ་བ་བསྒྲུབ་པ་དང་སྡུག་བསྔལ་སེལ་བ་ལ་ཡང། སྤྱིར་དམ་པའི་ཆོས་སྤྱི་དང་ཁྱད་པར། སྟོང་པ་ཉིད་རྟོགས་པའི་ཤེས་རབ་ལ་རག་ལས་པའི་ཕྱིར། འོ་ད་འདི་རྒྱུ་མཚན་བཀོད་ད། སྟོང་ཉིད་ལ་བསམ་བློ་མ་བཏང་ནས་དེ་ཐུག་ས་བར་ཡོད་མ་རེད་བ། ཡ་ག་རེ་ཟེར་སོང་ཡ་འདི་ཅིག་རྡོག་རྡོག་ཅིག་ཚུར་བྲིས་ད། ང་ཆོས་ཅན། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་ང་ཆོས་ཅན། རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་བསྐྱེད་དགོས་ཏེ། ཧ་གོ་སོང་ཨ། རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ། སྐྱེས་ཤིང་རྟགས་གང་དག། རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་བསྒོམ་དགོས་ཏེ་བྱས་དེ་བར་དུ་སླེབ། བསྒྲུབ་བྱའི་ཆོས་དེ། ད་རྒྱུ་མཚན་བཀོད་དགོས་བ། ག་རེ་བྱས་ནས། ཨ་ནི། རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་བསྒོམ་དགོས་རེད་ཟེར་ན་རྒྱུ་མཚན་དེ་ལ། བདག་བདེ་བ་འདོད་པ་དང། སྡུག་བསྔལ་མི་འདོད་པ། ཁོ་ན་ཡིན་ལ། འགྲིག་སོང་ཨ། བདེ་བ་སྒྲུབ་པ་དང་སྡུག་བསྔལ་སེལ་བ་ལ་ཡང། སངས་རྒྱས་ཀྱི་ཆོས་སྤྱི་དང། ཁྱད་པར་དུ། རྟེན་འབྱུང་སྟོང་པ་ཉིད་ཀྱི་རྟོགས་པའི་ཤེས་རབ་དེ། ཤེས་རབ་ལ་རག་ལས་པའི་ཕྱིར། ཨོ་ད་དེ། དེ་ལ་རག་ལས་ཀྱི་འདུག་ཟེར་ད། རྟེན་འབྱུང་སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་ལ་རག་ལས་ཀྱི་འདུག་ཟེར་ད། དེ། ཨ་ད་དེ། ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས། དེའི་ཕྱིར་སྡུག་བསྔལ་དག་ཞི་བར་འདོད་པས་ཤེས་རབ་བསྐྱེད། ཟེར་ཡག་གི་རྡོག་རྡོག་དེ་རིགས་པ་སྦྱར་གྱི་ཡིན་ན། དེ་རེད་འདུག་བ། ཡ། དེ་ཁྱེད་ཚོ་ཅིག་བྲིས་བྱས་ཅིག་གསུངས་ད་ཡ། ངས་ད་ག་རེ་ཟེར་སོང། ང་ཆོས་ཅན། ཨ་ནི་ག་རེ་ཟ། ང་ཆོས་ཅན། རྟེན་འབྱུང་གི། དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་སྒོམ་དགོས་ཏེ། ཧ་གོ་སོང་ཨ། རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་སྒོམ་དགོས་ཏེ། རྒྱུ་མཚན་ག་རེ་བཀོད་སོང་ད། བདག། བདེ་བ་འདོད་པ་དང། སྡུག་བསྔལ་མི་འདོད་པ་ཁོ་ན་ཡིན་ལ། བདེ་བ་བསྒྲུབ་པ་དང་སྡུག་བསྔལ་སེལ་བ་ལ་ཡང་བྱས། ཆོས་སྤྱི་དང། སངས་རྒྱས་ཀྱི་ཆོས་སྤྱི་དང། ཁྱད་པར་དུ། སྟོང་ཉིད་རྟོགས་པའི་ཤེས་རབ་ལ་རག་ལས་པའི་ཕྱིར། ཧ་གོ་སོང་ཨ། ཁྱད་པར་དུ་སྟོང་ཉིད་རྟོགས་པའི་ཤེས་རབ་ལ་རག་ལས་པའི་ཕྱིར། འོ་ད་འདི་བསམ་བཏང་དགོས་པ་རེད་ད། རེད་སོང་ཨ། བདག་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཁོ་ན་ཡིན་ལ། བདེ་བ་སྒྲུབ་པ་དང་སྡུག་བསྔལ་སེལ་བ་ལ་ཡང། སངས་རྒྱས་ཀྱི་ཆོས་སྤྱི་དང་ཁྱད་པར་དུ་སྟོང་ཉིད་རྟོགས་པའི་ཤེས་རབ་ལ་རག་ལས་པའི་ཕྱིར། འོ་ད་དེ་ཡིན་ད། འོ་ད་འདི་འགྲིག་སོང། དེ་བསམ་བཏང་སྟངས་དེ་ངས་འདི་འདྲ་ལབ་ད་འདི་བྱས། དེ་འདྲ་ཡིན་པ་ཡིན་ཙང་ད་ང་ཚོ་གཞི་ནས་ཡ་ད་སྟོང་ཉིད་རྟོགས་པའི་ཤེས་རབ་ལ་རག་ལས་ཀྱི་འདུག་ངས་བདེ་བ་སྒྲུབ་ཡ་དང་སྡུག་བསྔལ་སེལ་ཡ་དེ་སྟོང་ཉིད་རྟོགས་པའི་ཤེས་རབ་ལ་རག་ལས་ཀྱི་འདུག་བྱས་ནས་བསམ་བློ་འདི་འཁོར་རེད་བ།

ད་དེ་ག་འདྲས་ཡིན་ན་ཟེར་ཏེ་བསམ་བཏང་ཡོང་དུས་ད་གིན། རྟེན་འབྲེལ་ཡན་ལག་བཅུ་གཉིས་དེ་བསམ་བློ་ཡག་པོ་ཅིག་བཏང་ཡོད་ན། ད་ཏག་ཏག་ཁོ་རང་འདི་ག་འདུག་དེ་ཕན་རོགས་ད། ཅི་ལ་དེ་འདྲས་ཡིན་ཙང་ད་དྲི་བ་བཏང་ནས། བདག་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཡིན་ན། བདེ་བ་སྒྲུབ་ཡ་དང་སྡུག་བསྔལ་སེལ་ཡ་དེ་སྟོང་ཉིད་རྟོགས་པའི་ཤེས་རབ་ལ་རག་ལས་སྟངས་ག་རེ་རེད་ལབ་ན། ཨ་ནི་གཞི་ནས་ང། བདེ་བ་འདོད་ཟེར་ཡག་གི་བདེ་སྐྱིད་དེ་དང་སྡུག་བསྔལ་མི་འདོད་ཟེར་ཡག་གི་སྡུག་བསྔལ་གཅིག་གཉིས་འདུག་བ། དེ། སྡུག་བསྔལ་མི་འདོད་ཞེས་པའི་སྡུག་བསྔལ་དེ་ལ་ཨ་ནི་ག་ཚོད་འདུག། རྩིས་བརྒྱབ། ད་སྡུག་བསྔལ་དེ་ལ། བཞི་བརྒྱ་པའི་ནང་ལ། ལུས་ཀྱི་སྡུག་བསྔལ་དང་སེམས་ཀྱི་སྡུག་བསྔལ་གཉིས་ཀྱི་ནང་ནས་གསུངས་རེད། ཡིན་ན་ཡང་ང་ཚོ་ད་རྟེན་འབྲེལ་ཡན་ལག་བཅུ་གཉིས་དང་སྦྱར་ནས་བསམ་བློ་གཏོང་འདོད་དང་བདེན་བཞི་དང་སྦྱར་ནས་བསམ་བློ་གཏོང་འདོད་ཡོད་ན། སྡུག་བསྔལ་དེ་ལ་གནས་སྐབས་ཀྱི་སྡུག་བསྔལ་དང། གཞི་རྩའི་སྡུག་བསྔལ་གཉིས་སུ་བལྟས་ན་ཡག་པོ་ཡོད། ཧ་གོ་སོང། རྩ་བའི་སྡུག་བསྔལ་གཅིག་དང་གནས་སྐབས་ཀྱི་སྡུག་བསྔལ། ཧ་གོ་སོང། ཁ་ཐུག་ཁ་ཐུག་གློ་བུར་གློ་བུར་དུ་ཡོང་བསྡད་ཡག་གི་འཕྲལ་སེལ་གྱི་སྡུག་བསྔལ་གཅིག། དང། སྡུག་བསྔལ་གཅིག་གཞི་རིམ་གཞི་རྩའི་སྡུག་བསྔལ་གཅིག་གཉིས། དཔེར་ན་ཆ་བཞག་པ་ཡིན་པ་ཡིན་ན། ང་རང་ཚོ་ཏོག་ཙམ་དགོངས་པ་ཅིག་བཞེས་དང། རྩ་བའི་ང་རང་ཚོ་ན་ཚ་གི་རིགས་འགའ་ཤས་གཅིག་ལ་གཞི་རིམ་གྱི་ན་ཚ་གཅིག་ཡོང་གི་འདུག་བ། མི་འགའ་ཤས་པའི་རླུང་མཁྲིས་བད་ཀན་གསུམ་གྱི་ཐོག་ནས་རླུང་ཤས་ཆེ་བ། འགའ་ཤས་པའི་མཁྲིས་པ་ཆེ་བ་འགའ་ཤས་པའི་བད་ཀན་ཆེ་བ་གཞི་རིམ་ཡོད་པ་བྱས། དེས་རྐྱེན་བྱས་ནས་གློ་བུར་གློ་བུར་དུ་མཁྲིས་པ་དཔེར་ན་མཁྲིས་པའི་ན་ཚ་གཞི་རིམ་ཡོད་བསྡད་མཁན་གཅིག་འདི་རྩ་བའི་དཀའ་ངལ་འདི་འདི་བྱས། དེའི་སྒང་དུ་གློ་བུར་དུ་ག་རེ་ཡོད་རེད་འོ་ད། འོ་མ་འཐུངས་པ་འདྲ་པོ་དེ་འདྲས་ཡང་ན་པའི་ཞག་ཚི་ཡོད་པའི་ཁ་ལག་མང་པོ་དེ་འདྲས་ཟས་ཡོང་དུས་ཨ་ནི་ན་ཚ་སྡུག་རུ་ཕྱིན་བྱས་སྨན་ཁང་ལ་མ་འགྲོ་རང་འགྲོ་དགོས་ཡས་ཅིག་ཆགས་བྱས་ཡོང་གི་འདུག་བ། སོང་ཙང་དེའི་རྐྱེན་གློ་བུར་གྱི་ཐོག་ནས་མཁྲིས་པའི་ན་ཚ་དེ་ཤུགས་ཆེ་རུ་ཕྱིན་ནས་ཨ་ནི་ཨ་ར་ཨུ་རུའི་སྡུག་བསྔལ་མྱོང་ཡས་དེ་རེད་བ། ཡིན་ནའི་དེ་ཡོང་ཡས་ཀྱི་གཞི་རྩ་ག་པར་ཐུག་ཡོད་རེད་རྩ་བའི་མཁྲིས་ནད་དེ་ཡོད་པ་དེ་ལ་ཐུག་བསྡད་ཡོད་རེད་བ་དེ་དཔེ་ལ་བཀོད། ད་ང་ཚོ་གནས་སྐབས་ཀྱི་སྡུག་བསྔལ་ཟེར་ན་ག་རེ་རེད་ཟེར་ན་ང་ཚོ་ད་ལྟ་མྱོང་བསྡད་ཡག་གི་ཁ་ཐུག་ཁོ་རང་པའི་གནམ་གཤིས་ཚ་གྲང་གི་རྐྱེན་པས་ང་ཚ་གི་འདུག་ང་གྲང་གི་འདུག་ཟེར་ཡག་གི་ཚ་གྲང་གི་སྡུག་བསྔལ་དེ་ནས་པའི་གཟུགས་པོའི་ནང་གི་འབྱུང་བ་འཁྲུགས་པའི་རྐྱེན་གྱིས་ནད་རིགས་སླེབས་ཡོང་དུས་ཨ་ནི་སྡུག་བསྔལ། དེ་ནང་བཞིན་གྱི་བཀྲེས་པའི་སྡུག་བསྔལ་སྐོམ་པའི་སྡུག་བསྔལ་ཨོ་ད་དེ་འདྲས་ཀྱི་སྡུག་བསྔལ་ཞིག་འདུག་བ་ནད་ན་ཚ་གི་སྡུག་བསྔལ་ཨོ་འདི་ཚོ་འཕྲལ་དུ་གློ་བུར་གྱི་སྡུག་བསྔལ་བྱས་ཧ་གོ་སོང་བ་དེ་ལུས་ལ་བརྟེན་པའི་གློ་བུར་གྱི་སྡུག་བསྔལ་དེ་བྱས། ད་སེམས་ལ་བརྟེན་པའི་གློ་བུར་གྱི་སྡུག་བསྔལ་ག་རེ་ཁ་ཐུག་ཁ་ཐུག་གནས་ཚུལ་འདྲ་མི་འདྲ་གོ་བའི་རྐྱེན་གྱིས་སེམས་འཁྲུག་བྱས་མ་སྐྱིད་པ་ཅིག་ཡོང་བསྡད་འདུག་བ་དེ་ཡང་གློ་བུར་གྱི་སྡུག་བསྔལ་བྱས་ཧ་གོ་སོང་བ། རྩ་བའི་སེམས་འཁྲུག་པའི་རྐྱེན་གྱིས་བྱུང་བའི་ཁ་ཐུག་གློ་བུར་གྱི་སྡུག་བསྔལ་གཅིག། ལུས་ཀྱི་འབྱུང་བ་འཁྲུག་པར་བརྟེན་ནས་བྱུང་བའི་ལུས་ཀྱི་སྡུག་བསྔལ་གཅིག་གཉིས་ཀ་ཡོད་རེད་ད་གློ་བུར་གྱི་སྡུག་བསྔལ་ཟེར་ཡག་དང་འཕྲལ་གྱི་སྡུག་བསྔལ་དེ་ལ་གཉིས་ཀ་ཡོད་རེད། ད་དེ་ལ་ནང་པ་གཅིག་གི་ངོས་ནས་ད་གཞི་ནས་ཞིབ་འཇུག་བྱེད་དགོས་རེད་བ། ང་ལ་ཡང་དེ་འདྲའི་གི་གློ་བུར་གྱི་སྡུག་བསྔལ་འཕྲལ་འཕྲལ་གྱི། ལུས་སེམས་ཀྱི་སྡུག་བསྔལ་འཕྲལ་གྱི་སྡུག་བསྔལ་དེ་འདྲས་ཡོང་དགོས་ཨེ་ཏེ། ག་རེ་བྱས་རེད་ཟེར་ད་དྲི་བ་དེ་བཏང་དགོས་རེད་ད། ད་དེ་ག་རེ་བྱས་རེད་ཟེར་དུས་ད་དང་གི་དེ། མཁྲིས་པའི་ན་ཚ་ཤུགས་ཆེ་རུ་ཕྱིན་ནས་ཨ་ནི་པའི་ན་ཟུག་གི་སྡུག་བསྔལ་སླེབས་ཡོང་དུས་དེ་སྡུག་བསྔལ་ཡོང་དགོས་ཨེ་ཏེ་ག་རེ་བྱས་རེད་ཟེར་དུས། རྩ་བའི་ཁྱེད་རང་ལ་ནམ་རྒྱུན་ནས་མཁྲིས་པའི་གི་ན་ཚའི་གཞི་རིམ་ཡོད་པ་དེ་རེད་བ། དེ་ནང་བཞིན། ང་རང་ཚོ་ཡིན་ན་ཡང་ལུས་དང་སེམས་ཟིང་ངེ་འདི་འདྲས་ཀྱི་གློ་བུར་གྱི་སྡུག་བསྔལ་འཕྲལ་གྱི་སྡུག་བསྔལ་ཆེན་པོ་ཡོང་ཡ་འདི་ག་རེ་བྱས་རེད་ལབ་ན་གཞི་རྩ་ང་རང་ཚོ་ལ་རྩ་བའི་སྡུག་བསྔལ་ཅིག་ཡོད་རེད་རྩ་བའི་སྡུག་བསྔལ་དེ་ག་རེད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ད་ཁྱབ་པ་འདུ་བྱེད་སྡུག་བསྔལ་དེ་ག་རེད་འོ་ད་ད་གིན་བཞི་པ་མིང་གཟུགས་ཟེར་ཡ་དེ་རེད་ད་འཁོར་བའི་གྱི་སྐྱེ་བ་དེ་བླངས་ཚར་བ་ཡིན་ཙང་གཞི་རྩའི་ང་རང་ཚོ་ལ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ལྔ་དེ་ཡོད་རེད་ད། ཟག་བཅས་ཉེ་བར་ལེན་པའི་ཕུང་པོ་ལྔ་དེ་ཡོད་པ་ཡིན་ཙང་ཟག་བཅས་ཉེ་བར་ལེན་པའི་གཟུགས་ཀྱི་ཕུང་པོ་དེ་ཡོད་རེད། ཟག་བཅས་ཉེ་བར་ལེན་པའི་གཟུགས་ཀྱི་ཕུང་པོ་དེ་ཡོད་ཙང་ཤ་དང་རུས་པ་ཁྲག་དེ་ཡོད་རེད། ཤ་དང་རུས་པ་ཁྲག་དེ་ཡོད་ཙང། ཕ་གི་ཅིག། ཁབ་རེ་ཅིག་བཙུགས་པ་ཡིན་ནའི་འདྲ། གྲི་རེ་ཅིག་གཞུས་པ་ཡིན་ནའི་འདྲ། ཨ་ནི་རྐྱེན་ཅིག་ཕྲད་ན་རྨ་བཟོ་དགོས་ཡ། རྨ་དེ་བས་ཆེ་རུ་འགྲོ་ནས་ན་ཟུག་བཏང་དགོས་ཡ་ཚང་མ་དེ་བྱུང་རེད། ཤིང་ལ་གྲི་བཙུགས་ནའི་འདྲ་ག་རེ་བཙུགས་ནའི་འདྲ་ག་རེ་བརྐུ་རྒྱུ་ཡོད་མ་རེད། ན་ཡ་ཚ་ཡ་གང་ཡང་ཡོད་མ་རེད།

དེ་ནང་བཞིན་གཞི་རྩ་ལ་ཟག་བཅས་ཉེ་བར་ལེན་པའི་རྣམ་པར་ཤེས་པའི་ཕུང་པོ་དེ་ཡོད་པ་ཡིན་ཙང་རྣམ་པར་ཤེས་པའི་ཕུང་པོ་དེའི་སྟེང་དུ་ཨ་ནི་སེམས་འཁྲུགས་པའི་ཐོག་ནས་སེམས་ཀྱི་གློ་བུར་གྱི་སྡུག་བསྔལ་དེ་ཡང་ཡོང་གི་ཡོད་རེད། དེ་འདྲ་ཡིན་ཙང་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ལྔ་དེ་རྩ་བའི་སྡུག་བསྔལ་རེད། རྩ་བའི་སྡུག་བསྔལ་དེ་ཡོད་པའི་རྐྱེན་གྱིས་འཕྲལ་སེལ་གྱི་སྡུག་བསྔལ་མང་པོ་བྱུང་རེད། དེ་འདྲ་ཡིན་ཙང་འཕྲལ་སེལ་གྱི་སྡུག་བསྔལ་དེ་ག་ནས་བྱུང་རྩ་བའི་སྡུག་བསྔལ་ལ་བརྟེན་ནས་བྱུང། རྩ་བའི་སྡུག་བསྔལ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ལྔ་དེ་ག་རེ་རེད། མིང་དེ་བཞི་པ་མིང་གཟུགས། དེ་སྡུག་རུ་ཕྱིན་ཡོད་ག་ཟེ་ད་ཡ། སྨིན་ཡོང་དུས་ལྔ་པ་སྐྱེ་མཆེད་ད་དེ་རེད་བ་ད། བཞི་པ་མིང་གཟུགས་དང་ལྔ་པ་སྐྱེ་མཆེད་ཟེར་དེ་ཐུག་སོང་བ། ད་བཞི་པ་མིང་གཟུགས་དང་ལྔ་པ་སྐྱེ་མཆེད་དེ་ག་ནས་བྱུང་ཤག་ཟེར་ད་རྩད་གཅོད་བཏང་དགོས་རེད་བ་ད་ད་གིན། འབྲས་བུ་རྟེན་འབྲེལ་ཡར་རྩི་ཡོང་དུས་བཞི་པ་མིང་གཟུགས་དང་ལྔ་པ་སྐྱེ་མཆེད་ག་ནས་བྱུང་སོང། བཅུ་གཅིག་པ་སྐྱེ་བ། བྱས་ཙང་འཁོར་བ་ལ་སྐྱེ་བ་བླངས་པ་དེ་གིས། ཨ་ནི་བྱུང་བ་རེད། འཁོར་བ་ལ་སྐྱེ་བ་བླངས་པ་འདི་གི་བྱུང་རེད་ཟེར་ཡ་དེ་དགོངས་པ་ཅིག་བཞེས་དང། མ་ཡི་མངལ་དུ་རྣམ་པར་ཤེས་པ་རྣམ་པར་ཤེས་པ་ཟིང་ངེ་དེ་མི་འདྲ་བ་ཅིག་ཡིན་པའི་དབང་དུ་བཏང་ཁོ་དེ་མ་ཚུགས། ཁོ་འདུག་བྱས་ནས་མ་ཡི་མངལ་དུ་ཨ་ནི། ཕ་ཡི་ཕ་མའི་ཁུ་ཁྲག་གིས་བསྡུས་པའི་ཁང་པ་དེ་ནང་ལ་འཛུལ་བ། དེ་འཛུལ་བ་ཡིན་ཙང། ཕ་གི་ལ་ད་གཉིས་དེ་འཕྲད་པ་རེད། དཔེར་ན་ཆ་བཞག་པ་ཡིན་ན། བཅོམ་ལྡན་འདས་ཀྱིས་རྣམ་ཐར་གྱི་ཐོག་ནས་ཕ་གི་བཀའ་སློབ་དེ་འདྲ་གནང་གི་ཡོད་རེད་བ་དེ་དང་བྱས་དེང་སང་ང་ཚོའི་དཔེ་ལ་སྦྱར་ན། དཔེར་ན་རྒྱ་གར་ཆང་ས་རེ་གཅིག་རྒྱག་པ་ཡིན་པ་ཡིན་ན་ག་འདྲ་འདུག་ཆང་ས་རྒྱག་ཡོང་དུས་བུ་དང་བུ་མོ་གཉིས་སྐད་ཆ་བཤད་ཀྱི་རེད་བ། ནང་མི་ཕན་ཚུན་སྐད་ཆ་བཤད་ཀྱི་རེད་བ། ད་ནང་མི་ཕན་ཚུན་སྐད་ཆ་དེ་དཔེར་ན་བུ་མོ་འདྲ་བོ་གཅིག་མནའ་མ་བཏང་གི་ཡིན་ན་ད་མནའ་མ་དེ་བཏང་ཡ་འདི་དངོས་ལ་ཡ་སྐད་ཆ་བཤད་ཡ་དེ་ཚོ་ཚང་མ་ནང་ལོགས་ལ་འདི་ཡོད་རེད། དྲུག་པ་རེག་པ་བདུན་པ་ཚོར་བ་བརྒྱད་པ་སྲེད་པ་དགུ་པ་ལེན་པ་ཆ་ཚང་ཡོད་རེད་འདི་འདྲ་བོ་གཅིག་ཡོད་རེད། ད་འདི་གའི་ཆ་ཚང་བཅས་ཀྱི་ཐོག་ནས་ད་ཆགས་པ་ཤུགས་ཆེན་པོ་སྐྱེས་རེད། བུ་མོ་དེ་བུ་ལ་བུ་བུ་མོ་ལ། ཆགས་པ་ཤུགས་ཆེན་པོ་སྐྱེས་ཡོང་དུས་བཅུ་པ་སྲིད་པའི་ཚོད་དེ་ཆགས་ཀྱི་འོ་ད་མ་རེད་དགུ་པ་ལེན་པའི་ཚོད་དེ་ཆགས་རེད། དེ་འདྲའི་བཅས་ཀྱི་ཐོག་ནས་ཨ་ནི་གཞི་ནས་བཅུ་གཅིག་པའི་སྐྱེ་བ་དེ་ག་རེ་མ་ཡི་མངལ་དུ་ཉིང་མཚམས་སྦྱོར་བའི་ཚོད་དེ་ཆང་ས་རྒྱག་གི་ཡིན་ཟེར་ཐག་ཅིག་བཅད་ནས་ཅིག་ཆང་ས་རྒྱག་ནས་ཨ་ནི་སྐྱེ་དམན་དེ་འདུག་ཟེར་ནས་ཕ་གི་ཆང། སྐྱེ་དམན་འགྲོ་ས་ཀྱི་ཁང་པ་དེ་ནང་ལ་ཡར་འཛུལ་རེད།

ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པར་འཛིན་པའི་འཛིན་པ། བྱས་ཙང་ཀ་རྩ་བའི་བྱེད་གཏེ་དེ་འདི་རེད་དོ། ད་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པར་འཛིན་པའི་འཛིན་པ་ཟེར་གྱི་མ་རིག་པ་དེ་གིས་གཉིས་པ་འདུ་བྱེད་ཀྱི་ལས་ས་མ་གོ་བསགས། དེའི་གསུམ་པ་རྣམ་ཤེས་ཀྱི་སྟེང་དུ་བཞག་དེ་བརྒྱད་པ་སྲེད་པས་བརྒྱད་པ་སྲེད་པ་དང་དགུ་པ་ལེན་པས་ཤུགས་ཆེ་རུ་བཏང་བཅུ་པ་སྲིད་པ། དེའི་དབང་གིས་བཅུ་གཅིག་པའི་སྐྱེ་བ་དེ་བླངས། བཅུ་གཅིག་པ་སྐྱེ་བ་བླངས་པའི་དབང་གིས་བཞི་པ་མིང་གཟུགས་དེ་ནས་ལྔ་པ་སྐྱེ་མཆེད། དྲུག་པ་རེག་པ་བདུན་པ་ཚོར་བ་དེ་ལ་བརྟེན་ནས་ཐ་མ་རྒ་ཤི་ཅི་རིགས་ཀྱི་རྟེན་འབྲེལ་ཟེར་ནས་པས་ཤི་འགྲོ། ཡང་དུག་སེལ་ནས་འཁོར་བ་ལ་དེ་འདྲས་བྱས་ནས་པས་སྡུག་བསྔལ་མང་པོ་པས་སྐྱེ་བ་ནས་སྐྱེ་བ་ལ་དེ་སླད་དུ་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་རེད་དོ། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ནང་གི་གཞི་རྩ་སྡུག་ཤོས་དེ་གཏེ་པོ་འདྲ་པོ་དེ་ཐོག་མ་མ་རིག་པ་རེད་དོ། ཐོག་མ་མ་རིག་པ་ཟེར་དེ་རང་བཞིན་གྱིས་གྲུབ་པ་འཛིན་པའི་འཛིན་པ་རེད་བ། སོ་སོ་རང་བཞིན་གྱིས་གྲུབ་པ་འཛིན་པའི་འཛིན་པ་དེ་བཀག་མ་ཐུབ་པ་དེ་སྲིད་དུ། སྡུག་བསྔལ་འདི་སྐད་དེ་མུ་མཐུད་ནས་ཡོང་རྒྱུ་ཡིན་པ་ཐག་ཆོད་འདུག་བ། དེ་འདྲ་ཡིན་པ་ཡིན་ཙང། ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན་ཡོད། ངར་འཛིན་ཡོད་ན་ཡང་ལས་ཏེ་དེ་ལས་ཀྱང་ནི་སྐྱེ་བ་ཡིན་ཟེར་ནས་ད་ཐག་བཅད་ཡོང་གི་ཡོད་རེད། བྱས་ཙང་ཀ་ངར་འཛིན་ཟེར་མཁན་གྱི་ཐོག་མ་མ་རིག་པ་དེ་གིས་རྙོག་དྲ་རྩ་བའི་རྙོག་དྲ་ཡོངས་རྫོགས། འདི་ནས་མར་བྱུང་བ་རེད་ཟེར་འདི་མར་བཤད་ད་འདི་ཅིག་ར་འཕྲོད་སོང་བ། དེ་འདྲ་ཡིན་པ་ཡིན་ཙང་ད་རང་བཞིན་གྱིས་གྲུབ་པར་འཛིན་པའི་འཛིན་པ་འདི་མེད་པ་བཟོ་དགོས་ཀྱི་རེད་དགོས་ཀྱི་མ་རེད་དྲི་བ་འདི་རེད། ད་ང་ཚོ་ག་འདྲ་རེད་འདུག་དྲི་བ་ཅིག་བཏང་ན། ང་སྡུག་བསྔལ་དགོས་ཀྱི་མི་འདུག་ཨ། སྡུག་བསྔལ་དགོས་ཀྱི་མེད་ཙང་སྡུག་བསྔལ་གྱི་རྒྱུ་ཡང་མཐར་ཐུག་ཡོང་དུས་རང་བཞིན་གྱིས་གྲུབ་པར་འཛིན་པའི་མ་རིག་པ་ལ་ཐུག་སོང་ཨ། ད་མ་རིག་པ་མེད་པ་བཟོ་དགོས་ཀྱི་མི་འདུག་ལབ་ན་ད་ལྐུགས་པ་ཞེ་པོ་ཆགས་མ་རེད་བས།

བསོད་ནམས་ཀྱི་ཚོགས་བསགས་པ་ཙམ་གྱིས་འགྲིག་གི་མི་འདུག་ཁོ་ལ་ཡང་ཁ་གཏད་བཅའ་ཡ་མ་རིག་པ་ཀྱི། མ་རིག་པ་ལ་ཁ་གཏད་བཅའ་བའི་བློ་གཅིག་དགོས། ཨ་ནི་ཁ་གཏད་བཅའ་བའི་བློ་དེ་ལ་སྟོང་ཉིད་དགོས་མ་རེད་པ། བྱམས་པ་བསྒོམ་སྙིང་རྗེ་བསྒོམ། བྱང་ཆུབ་ཀྱི་སེམས་བསྒོམ་ན་འགྲིག་གི་རེད་བ་ལབ་ན། བྱམས་པ་དང་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་བསྒོམ་ན་ཕན་དང་ཕན་གྱི་རེད་དེ་ཡིན་ན་ཡང། བདག་ཏུ་གྲུབ་པ་འཛིན་པའི་བདག་འཛིན་མ་རིག་པ་རང་བཞིན་གྱིས་གྲུབ་པ་འཛིན་པའི་འཛིན་པ་དེ་རྩ་བ་ནས་མེད་པ་བཟོ་ཡ་ཁག་པོ་རེད། རེད་བ། དེ་འདྲས་ཡིན་ཙང་བྱམས་སོགས་རྨོངས་དང་འགལ་མེད་ཕྱིར་ཤིན་ཏུ་ཉེས་པ་ཚར་གཅོད་མིན་ཟེར་ཡག་ཐག་བཅད་ཡོད་རེད། ད་འོ་ན་ག་རེ་དགོས་རེད། འོ་ད་མ་རིག་པ་དེ་མེད་པ་བཟོ་བ་ལ་ཁོ་རང་དང་ཏག་ཏག་འགལ་བསྡད་མཁན་མ་རིག་དེ་ག་རེ་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པ་ཡོད་ཟེར་འཛིན་མཁན་རེད་བ། ད་འདི་ལ་ཁ་གཏད་བཅའ་མཁན་ག་རེ་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པ་མེད་ཟེར་མཁན་བསམ་བློ་དེ་དགོས་པ་ད།

བྱས་ཙང། བདག་མེད་རྟོགས་པའི་ཤེས་རབ་དེ་སྐྱེ་དགོས་ཀྱི་ཡོད་པ་ཡིན་ཙང་འོ་ན་བདག་མེད་པའི་སྟོང་པ་ཉིད་དེ་ག་འདྲས་སེ་ནི་བསྒོམ་དགོས་རེད་ཟེར་ཡོང་དུས་ཨ་ནི་གཞི་ནས་བཅོམ་ལྡན་འདས་ཀྱིས་ཤེས་རབ་སྙིང་པོ་ནང་ལ། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་རྣམ་པར་ཡང་དག་པར་རྗེས་སུ་བལྟའོ་ཟེར་གསུངས་རེད། ད་བསམ་གཏང་ཚར་རེད་སོང་ཡ། ཤེས་རབ་སྙིང་པོའི་ནང་གི་ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་རྣམ་པར་ཡང་དག་པར་བལྟའོ་ཟེར་དེ་ད་ག་བ་ག་རེད་མི་འདུག་བ། ད་ག་ཚེ་བཅས་ཀྱི་སློབ་མ་གཅིག་ཚུར་ཡོང།

བལྟའོ། ཟེར་ཏེ་ཡང་དེ་ལྟའི་ཤག་ཨ་ནི་བསམ་དང། ཡ་ད་སྟོང་པ་ཉིད་ཟེར་ཡག་དེ་བཅོམ་ལྡན་འདས་ཀྱིས་ཆོས་ཅིག་གསུངས་འདུག་པ། དེ་འདྲའི་སྟོང་པ་ཉིད་ཟེར་ཡག་གི་བཅོམ་ལྡན་འདས་ཀྱིས་ཆོས་གསུང་ཡག་དེ་དམིགས་ཡུལ་ག་རེའི་ཆེད་དུ་གསུངས་འདུག་པ། དགོས་པ་ག་རེའི་ཆེད་དུ་གསུངས་འདུག་པ། ཀུན་སློང་ག་འདྲའི་ཆེད་དུ་གསུངས་འདུག་པ། ཨོ་ད་དེ་ད་གིན་ཞུས་པ་ནང་བཞིན་སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ་མི་ཤེས་པས་ནི་འགྲོ་བ་འཁྱམས་གྱུར་པ་དེ་དག་ཐུགས་རྗེ་མངའ་བས་ཐབས་ཚུལ་རིགས་པ་བརྒྱ་དག་གིས་ནི་འཛུད་པར་མཛད་ཟེར་བཅོམ་ལྡན་འདས་ཀྱིས་དེ་འདྲའི་ཆོས་ཀྱི་ཐོག་ནས་ཨ་ནི་གསུངས་ཤག

ལམ་རིམ་ཆེན་མོའི་ནང་ལ་ཆོས་བྱེད་དགོས་པའི་རིགས་པ་ཅིག་ཡོད་རེད། ཨོ་དེ་སྟོང་ཉིད་རྟོགས་པའི་ཤེས་རབ་བསྐྱེད་དགོས་པའི་རིགས་པ་ལ་སྦྱར་གྱི་ཡིན་ད་ག་འདྲ་བྱས། ང་ཚོ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་ང་ཆོས་ཅན། ཨོ། རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་བསྒོམ་དགོས་ཏེ། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གང་ཞིག། བདེ་བ་འགྲུབ་པ་དང་སྡུག་བསྔལ་སེལ་བ་ལ་ཡང། སངས་རྒྱས་ཀྱི་ཆོས་སྤྱི་དང་ཁྱད་པར་སྟོང་ཉིད་རྟོགས་པའི་ཤེས་རབ་ལ་རག་ལས་པའི་ཕྱིར། ཨོ་ད་དེ་འདྲ་ཅིག་མར་བསམ་བློ་བཏང།

ཨ་ནི་བཅོམ་ལྡན་འདས་ཀྱིས་གསལ་པོ་གསུངས་ཤག་ཤེས་རབ་སྙིང་པོའི་ནང་ལ། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ། རྣམ་པར་ཡང་དག་པར་རྗེས་སུ་བལྟའོ། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་གསུངས་ཤག་ད་འོ་ན་གཟུགས་སྟོང་པ་ཉིད་ག་འདྲས་ཡིན། ཨ་ནི་བསྒོམ་དགོས། གཟུགས་ཆོས་ཅན། ཨ་ནི་རང་བཞིན་གྱིས་སྟོང་པ་ཡིན་ཏེ། ཨ་ད་བསྒོམ་དགོས། ད་བསྒོམ་དུས་ཙམ་པ། སྔ་མ་ཐལ་འགྱུར་བའི་གྲུབ་མཐའ་ཁྲིད་དུས་རིགས་པ་བསླབས་ཡོད་པ། གཟུགས་ཆོས་ཅན། རང་བཞིན་གྱིས་སྟོང་པ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཕྱིར། རིགས་པ་འདི་འདྲས་བཀོད་ན་འགྲིག་པ་རེད་གཟུགས་ཆོས་ཅན། རང་བཞིན་གྱིས་སྟོང་པ་རེད་ག་རེད་ཟེར་ན་རྟེན་ཅིང་འབྲེལ་བར་འབྱུང་བ་རེད་འདུག་པ། ཨ་ནི་བྱས་ན་རྟེན་ཅིང་འབྲེལ་བར་འབྱུང་བ་ཟེར་ན་ག་རེ་རེད་ཨ་ནི་གསུམ་ཡོད་རེད། རྒྱུ་དང་འབྲས་བུའི་རྟེན་འབྲེལ་གཅིག། ཆ་ཤས་ལ་བརྟེན་པའི་རྟེན་འབྲེལ་གཅིག། རྟོག་པས་བཏགས་ཙམ་གྱི་རྟེན་འབྲེལ་གཅིག། འོ་ད་དེ་ཚོ་མར་བསམ་བློ་གཏོང་ཡག་དེ་ལ། སྟོང་ཉིད་བསྒོམ་པ་ཟེར་བར་ད། སྟོང་ཉིད་བསམ་བློ་བཏང་ཟེར་དེ་འདྲ་ཟེར་གྱི་ཡོད་རེད། ཆོས་ཐམས་ཅད་སྟོང་པ་ཡིན་ད་བླ་མས་གསུངས་སོང་ད་ཡིན་ན་ཡིན་ད་སྟོང་པ་ཡིན་ཟེར་བར། ད་ཆོས་ཐམས་ཅད་སྟོང་པའོ་སྟོང་པའོ་སྟོང་པ་ཟེར་ང་ཚོ་མ་ཎི་འདྲེན་པ་ན་མ་ཎི་མ་ཎི་ལབ་མཁན་ཅིག་ཡོད་པ། དེ་ནང་བཞིན་ཆོས་ཐམས་ཅད་སྟོང་པའོ་སྟོང་པའོ་ཟེར་གྲངས་ཀ་བརྒྱབ་བསྡད་ཀྱི་མ་རེད་ད། དེ་སྟོང་ཉིད་བསྒོམ་པ་ཟེར་གྱི་ཡོད་མ་རེད་རེད་སོང་བ། འོ་ད་སྟོང་ཉིད་བསྒོམ་ཟེར་ན་ད་ར་ཅིག་འཕྲོས་སོང་བས་དེ་འདྲའི་ཅིག་ལ་ཟེར་གྱི་ཡོད་རེད་ད།

སྟོང་ཉིད་ཅིག་སྒོམ་ན་ཡང་མེད་པ་ཚང་མ་མེད་པ་རྐྱང་རྐྱང་མེད་པའི་སྒང་ལ་ཡར་ཕྱིན། ཨ་ནི་བྱས་ཙང་ག་གས་མི་འདུག་ཨ། ཅེས་ཀྱི། ང་ཚོ་ད་ག་འདྲ། ཕྱིའི་མི་ཡིན་ན་ཡང་འདྲ་ང་ཚོ་གཞོན་སྐྱེས་ཚོ་ཡིན་པ་ཡིན་ན་ཡང་འདྲ་ཨ་ལམ་སང་ག་ཅི་ལ་སངས་རྒྱས་ཀྱི་ཆོས་བྱས་པ་རེད་སངས་རྒྱས་ཆོས་ཟེར་དེ་ཡིད་ཆེས་བྱས་དེ་རེད་འདུག་ཨ། མོས་གུས་བྱས་དེ་རེད་འདུག་ཨ། མགོ་གཏུགས་གཏུགས་བྱས་དེ་རེད་འདུག་ཨ། འོ་དེ་འདྲའི་རེད་ཅིག་ཀྱང་ན་དེ་དོ་སྣང་སླེབས་ཀྱི་ཡོད་མ་རེད་པ།

ད་དང་པོ་སྡེ་བ་དང་ང་རང་ངོས་ནས་བསམ་པ་རྣམ་དག་ཐོག་ནས་གང་ཐུབ་ཅི་ཐུབ་ཀྱིས་ཕན་ཐོགས་ཐུབ་ར་བྱེད་ཀྱི་ཡིན་བསམ་པ། འདི་འདྲའི་ཅིག་ཀུན་སློང་ཅིག་སྐྱེས་ནས་ད་ནང་ཆོས་ངོ་སྤྲོད་ར་བྱེད། ད་ཞེ་པོ་ཅིག་ཕན་གྱི་ཡོད་ན་མེད་ན་བསམ་པ་དོགས་པ་ར་ཅིག་སྐྱེས་བྱུང། ཨེ་ནས་ཞུ་གུ་ངོ་སྤྲོད་ར་ཅིག་བྱས་ཙང་ཉིན་མ་ཅིག་ང་ཤག་ལ་ཡར། ཉིན་གུང་དེ་རེད། གཟའ་ཉི་མ་ལ་རེད་གཟའ་ཉི་མའི་ཉིན་གུང་འཛིན་གྲྭ་དེ་གྲོལ། ཨ་ནི་ཤག་ལ་ཡར་ཤག་ནང་སླེབས། ཐང་ར་ཅིག་ཆད་འདུག་སེ་བསྙེས་ཏེ་ང་གཉིད་ཤོར་འདུག་པ། ང་དེ་འདྲ་བྱས་གཉིད་ཤོར་ནས་འདུག་སེ་ནས་རྒྱབ་བསྙེས་ཏེ།

དེ་འདྲ་ཡིན་ཙང་ཨ་ནི་ང་རང་ངོས་ནས་ཆ་བཞག་པ་ཡིན་ན་བུ་ཁང་གི་ཕྲུ་གུ་འཛིན་གྲྭ་བཅུ་གཅིག་ཡིན། ཨ་ནི། སློབ་ཚན་གྱི་ནང་ནས་ཚན་རིག་སློབ་ཚན་འདེམས་མཁན་ཅིག་ཡིན། ཕྲུ་གུ་དེ་མེད་གདེང་ཚོད་ཡོད་མཁན་ཅིག་རེད་བྱ། ང་སློབ་སློབ་སྦྱོང་ཐོག་ལ་དཀའ་ངལ་མེད། ང་རང་གིས་སློབ་སྦྱོང་ག་འདྲས་བྱེད་དགོས་ཡོད་མེད་དང་ག་འདྲས་ག་འདྲས་ཡིན་མེད་དེ་ང་དཀའ་ངལ་ཁྱོན་ནས་མེད། ང་ཚན་རིག་སློབ་སྦྱོང་བྱེད་མཁན་ཅིག་ཡིན་པ་ཡིན་ཙང་ད་ལན་རྒན་ཁྱེད་རང་གིས་ཕ་གི་ནང་ཆོས་ངོ་སྤྲོད་བྱེད་ཡ་དེ་རྒྱུ་མཚན་དང་ལྡན་པའི་ཐོག་ནས་བསམ་བཏང་དང་མོང་བྱས་ཙང་ཁོ་ཞེ་པོ་ཅིག་དགའ་པོ་ཞེ་པོ་བྱུང་སོང། དེ་འདྲ་ཡིན་ཙང་ད་ང་ངེད་ཀྱིས་འདི་གཅིག་ཡོང་གི་འདུག་སེམས་ལ་ཞེད་སྣང་དང་དཀའ་ངལ་ཅིག་འདུག། དཀའ་ངལ་ག་རེ་འདུག་ལབ་ན་ད་ཁོས་འདུག་ཁོ་རང་སློབ་སྦྱོང་བྱེད་ཀྱི་ཡོད་རེད་བ། ཁོ་རང་འདུག་སློབ་སྦྱོང་བྱེད་དུས་ཁོས་ཚན་རིག་གི་སློབ་སྦྱོང་འདུག་བྱེད་དུས་རྒྱུ་མཚན་འདྲ་པོ་བཏགས་པའི་གཏིང་ཟབ་དོ་ག་བོ་རེ་ཞིག་ཡོད་རེད་དཔག་ཚོད་ཀྱིས། ད་དེ་དཔག་ཚོད་ཡིན་ན་ཡིན་ན་ཁོས་རྒྱུ་མཚན་དང་གཅིག་མ་འགྲེལ་བཤད་རྒྱག་ཡ་དང་གདེང་ཚོད་བྱས་ཏེ་ཕར་བསྟན་དུ་ཚང་མ་བས་ཅིག་ག་ཚོད།

དེ་འདྲ་ཡིན་པ་ཡིན་ཙང་བསམ་བློ་བཏང་ཡོང་དུས་ད་ནང་པའི་ཆོས་ཀྱི་བསླབ་བྱ་གི་ཐོག་ནས་ཨ་ནི་ཅིག། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་འདི་འདྲའི་གི་ཐོག་ནས་སེམས་ལ་ཡང་བདེ་སྐྱིད་སྒྲུབ་ཡ་ཅིག་མ་བྱས་ན། དེ་འདྲའི་སློབ་སྦྱོང་དེ་གི་ཡོང་ཡ་ཁོ་རང་མི་འདུག་ང་མི་ཚེ་ཕུང་མཇལ་ཡ་ཉེན་ཁ་འདུག། དེ་འདྲ་ཡིན་པ་ཡིན་ཙང་རྒན་སྐུ་མཁྱེན་རྒན་གྱིས་ང་ལ་ད་རིང་གསང་པོ་བྱས་ནས་ལབ་རོགས་བྱེད། ང་དཔེ་ཞེ་པོ་སེམས་ནང་ལ་དཀའ་ངལ་འཕྲད་ནས་ང་ལ་ཆོས་ཀྱི་སློབ་གསོ་དེ་དགོས་ཀྱི་ཡོད་ཙང་ཞུ་ས་དེ་གྱེས་ཏེ་ང་རང་ངོས་ནས་ད་རྒན་ཁྱེད་རང་ལ་ཡང་སློབ་གསོ་ཅིག་གནང་རོགས་གནང་ཞུ་ཡ་ཡིན།

དེ་འདྲའི་ཡུལ་དང་ཅིག་ཡོད་ཡིན་ཙང་གཉིས་ནས་ཕ་མ་ལ་ཡང་བཀའ། ཆོས་ཀྱི་སློབ་གསོ་ཆོས་ཀྱི་སློབ་སྦྱོང་དེ་ཚོ་དེ་འདྲའི་ཞེ་དྲག་གནང་མེད་ཙང་དྲི་བ་དེ་འདྲའི་བཏང་ན་ཡང་ལན་ཡག་པོ་རག་མ་རག་གཞི་ནས་རེད་ཤག་དེ་འདྲ་ཡིན་ཙང་ད་རྒན་ཁྱེད་རང་གིས་དེ་བྱེད་རོགས་བྱེད་ཟེར་ད་ཁྱེད་རང་སེམས་ཁྲལ་ཁྱོན་ནས་མ་བྱེད་ཟེར་ད་ནས་བཟུང་སྟེ་ཁྱེད་རང་ཆོས་ཀྱི་སློབ་སྦྱོང་ཐོག་ལ་ང་ཁྱེད་རང་ཕ་མ་ཡིན་བསམ་པ་བསམ་བློ་བཏང་བཞག་ན་འགྲིག་གི་རེད་ཁྱེད་རང་ཆོས་ཀྱི་སྐོར་ལ་ག་དུས་དཀའ་ངལ་འཕྲད་སོང་ན་ཤོག་ཨ་ལ་ཡང་ཁོ་རང་མི་དགའ་རྟགས་རེད་ཆོས་བྱེད་ད་འགྲོ་ག་ལ་མོ་བསྡད་ཡང

ཁ་ནས་བས་ད་སྨོན་ལམ་དེ་རྒྱབ་བསྡད་ཀྱི་ཡོད་ཙང་ད་སེམས་ཅན་གཅིག་ལ་ཕན་ན་ཡང་ཕན་རེད་བསམ་བྱས་ད་ངས་ཁོ་རང་ལ་ཡ། འོ་དེ་འདྲ་རེད་བྱས་རྗེས་ང་གཉིས་ད་འབྲེལ་བ་དེ་འདྲ་རེད་བྱས་ནས་ཡོད་ད་ད། བྱས་ཙང་དེ་འདྲ་ཡིན་དུས། སྙིང་རྗེ་རེད་བཞག་དེ་འདྲ་ཡོང་གི་ཁ་ཤས་དཔེ་ཡག་པོ། བྱས་ཙང་ད་འདི་ཚོ་དཔེ་ཡག་པོ་རེད་བསམ་གི་གཞོན་སྐྱེས་ཀྱི་ནང་ནས་རྒྱུ་མཚན་མཐོང་པའི་ཐོག་ནས། གནད་འགག་ཅིག་མཐོང་ནས་སངས་རྒྱས་ཀྱི་ཆོས་ལ་དོ་སྣང་སྤྲད་ནས་ཨ་ནི་ཐོས་བསམ་བྱེད་ཡ། ཨ་ནི་ག་ལེ་ག་ལེ་རིམ་པས་རིམ་པས་སྒོམ་ཉམས་ལེན་བྱེད་ཡ་དེ་འདྲས་ཅིག་བྱུང་སོང་ན་དངོས་གནས་དྲང་ནས་ཡག་པོ་འདུག་བསམ་པ་རེད། འོ་དེ་འདྲ་རེད་བྱས་ཙང་ད་ང་རང་ཚོ་ཡིན་ན་ཡང

ཉི་མ་དང་ཟླ་བའི་སྟེང་དུ། ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་རྒྱལ་བ་ཤཱཀྱ་ཐུབ་པར་ཡག་པོ་གསལ་བཏབ་འཇོག་སྒོམ་ཏོག་ཙི་བྱས། ཨ་ནི་འཇོག་སྒོམ་ཏོག་ཙི་བྱས་ཚར་བའི་གཞུག་གུ་དེ་ལ་ད། དངོས་གནས་སངས་རྒྱས་ཀྱི་ཆོས་ཀྱི་སྙིང་པོ་དེ་བྱམས་སྙིང་རྗེ་དང། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་དེ་རེད། དེ་འདྲ་ཡིན་པ་ཡིན་ཙང་ད་སྔོན་ལ། ངས་ཀུན་སློང་བཅོས་ཡས་ཀྱི་ཆེད་དུ་བྱམས་སྙིང་རྗེའི་བསམ་བློ་བཏང་གིན་བྱས་ནས་བསམ་བློ་བཏང་ནས། བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་སངས་རྒྱས་ཆོས་ཚོགས་མ་མ་འདོན་ནས་དེ་བསམ་བློ་བཏང་ཀུན་སློང་བཅོས། ད་དེའི་གཞུག་གུ་དེ་ལ། ད། སྡུག་བསྔལ་གྱི་རྩ་བ། རྟེན་འབྲེལ་ཡན་ལག་བཅུ་གཉིས་སྒང་ནས་མར་བསམ་བློ་བཏང་ན་སྡུག་བསྔལ་གྱི་རྩ་བ་དེ་མ་རིག་པ་རེད་བཞག་དེ་མེད་པར་བཟོ་ཡ་ལ། དངོས་གནས་དྲང་གནས་སྟོང་ཉིད་དེ་མ་བསྒོམ་ན་ཡོང་ཡ་མི་འདུག་བྱས་ནས་བསམ་བློ་བཏང་ནས། བདག་གིས་སྦྱིན་སོགས་དགེ་བའི་ཟེར་གྱི་བདག་ཟེར་དེ་ག་དུས་སླེབས་ཡོང་དུས་ཏོག་ཙམ་བསྡད། ཨ་ནི་གཞི་ནས། ཨ་ནི། བདག་ཏུ་གྲུབ་པར་འཛིན་པའི་བདག་འཛིན་ཟེར་མཁན་དེ། སྡུག་ཅག་ཡིན་ལུགས་ཡིན་དང་རྟེན་འབྲེལ་ཡན་ལག་བཅུ་གཉིས་ལུགས་འབྱུང་ལུགས་ལྡོག་ཆ་ཚང་མ་བསམ་བློ་བཏང། དེ་ནས་དེ་འདྲའི་བདག་འཛིན་མེད་པར་བཟོ་ཡ་ལ་ངས་བདག་མེད་རྟོགས་པའི་ཤེས་རབ་ཅིག་སྐྱེ་དགོས་རེད་ད་བདག་མེད་རྟོགས་པའི་ཤེས་རབ་སྐྱེ་ཡ་ལ་ངས་བདག་མེད་སྟོང་ཉིད་བསམ་བཏང་དགོས་རེད་དེ་འདྲའི་ཡིན་པ་ཡིན་ཙང་ད་སྟོང་ཉིད་བསམ་བཏང་སྟངས་དེ་ཤེས་རབ་སྙིང་པོ་ནང་ལ་གསུངས་འདུག་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གསུངས་འདུག་ད་དེ་འདྲ་ཡིན་ཙང་བདག་སྟོང་པའོ་སྟོང་པ་ཉིད་བདག་གོ་བདག་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་བདག་གཞན་མ་ཡིན་ནོ་ཟེར་ནས་ཏོག་ཙམ་བསམ་བཏང་ན་ཡག་པོ་ཞིག་ཡོད་རེད་རེད་བ།

ད་འདི་རེད་དོ། དྲི་བ་གཅིག་འདི། རང་བཞིན་གྱིས་གྲུབ་པར་འཛིན་པའི་བདག་འཛིན་ཕྲ་མོ། བྱས། རང་བཞིན་གྱིས་གྲུབ་པའི་ཁ་སང་འདི་རེད། ཐོག་མ་མ་རིག་པ་ལ་ཕྲ་རགས་གཉིས་བཤད་རེད་བ། འོ་དེ་དང་འབྲེལ་ནས་ཡིན་པ་འདྲ། རང་བཞིན་གྱིས་གྲུབ་པར་འཛིན་པའི་བདག་འཛིན་ཕྲ་མོ་ཟེར། བྱས། དེས་དྲངས་པའི་ཟེར་དུས་བདག་འཛིན་ཕྲ་མོ་དེས་དྲངས་པའི། ཆགས་པ་དང་སྡང་བ། འདོད་ཆགས་དང་ཞེ་སྡང་གཉིས་དང། དེ་ནས་སྡུག་བསྔལ་ཕྲ་མོ་རྣམས་དེ་ལ་བརྟེན་ནས་བྱུང་བས། ད། སྡུག་བསྔལ། ཚོར་བ་སྡུག་བསྔལ་ཕྲ་རགས་ད་ག་འདྲས་ཡིན་ན་དེ་གང་ལྟར། ད་ལྟ་བཞི་པ་མིང་གཟུགས་ཀྱིས་མཚོན་པའི་སྡུག་བསྔལ་གྱི་རང་བཞིན་ཅན་ཕྲ་མོ་རྣམས། བདག་མེད་རགས་པ་མངོན་སུམ་དུ་མཐོང་བའི་ཐེག་དམན་འཕགས་པའི་རྒྱུད་ན་ཡོད་དམ། སུའི་རྒྱུད་ན་ཡོད། དེ་རེད། ད་འདི་ཟེར་དུས། ད་སྤྱིར་བཏང་སྐད་ཆ་བཤད་པ་ཡིན་པ་ཡིན་ན། དབུ་མ་ཐལ་འགྱུར་བའི་ལུགས་ལ། འཕགས་པའི་གང་ཟག། ཉན་ཐོས་ཡིན་ན་ཡང་འདྲ། རང་རྒྱལ་ཡིན་ན་ཡང་འདྲ། ཐེག་ཆེན་ཡིན་ན་ཡང་འདྲ། ཉན་ཐོས་རང་རྒྱལ་ཐེག་ཆེན་གང་གི་དབང་དུ་བཏང་ན་ཡང། ཨ་ནི། དེ་དང་དེ་ཡི། འཕགས་པ་ཆགས་པ་ལ། ཉན་ཐོས་འཕགས་པ། རང་རྒྱལ་འཕགས་པ། ཐེག་ཆེན་འཕགས་པ་ཟེར་ཡ་གི་དེ་འདྲའི་གི་སྐྱེས་བུ་ཆེན་པོ་དགེ་འདུན་དཀོན་མཆོག་ཆགས་པ་ལ། ཨ་ནི། ཡིན་གཅིག་མིན་གཅིག་སྟོང་ཉིད་མངོན་སུམ་དུ་རྟོགས་དགོས་རེད། དེ་འདྲ་ཡིན་པ་ཡིན་ཙང། འཕགས་པའི་གང་ཟག་ཅིག་ཆགས་ཡོང་དུས་སྟོང་ཉིད་མངོན་སུམ་དུ་རྟོགས་ཚར་རེད། དེ་འདྲ་ཡིན་དུས་འཕགས་པའི་གང་ཟག་ཆགས་པ་ནས་བཟུང་སྟེ། ཨ་ནི། ཐོག་མ་མ་རིག་པ་དང་དེའི་དབང་གིས་བྱུང་བཞག་པའི་གཉིས་པ་འདུ་བྱེད་ཀྱི་ལས་དེ་འདྲས་དེ། གསར་དུ་བསག་ཡ་དེ་འདྲས་ཅིག་ཡོད་མ་རེད། འཕགས་པ་ན་དང་རྒ་བ་དང་འཆི་བའི་སྡུག་བསྔལ་རྩད་ནས་སྤངས་གསུངས་པ་ཡིན་ཙང་དེ་ཁྱོན་ནས་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་ཉན་ཐོས་དང་རང་རྒྱལ་འཕགས་པ་ལ་ཡང། རང་བཞིན་གྱིས་གྲུབ་པར་འཛིན་པའི་བདག་འཛིན་ཕྲ་མོ་ག་ས་དེ། ཐོག་མ་མ་རིག་པ་ཡིན་མཁན་གྱི་རང་བཞིན་གྱིས་གྲུབ་པར་འཛིན་པའི་བདག་འཛིན་ཕྲ་མོ་དང། དེས་དྲངས་པའི་ཆགས་སྡང་ཟེར་ཡ་དེ་ཚོ་ཡོད་མ་རེད། རེད་སོང་ཨ། འོ་དེ་ཡོད་མ་རེད། ད་ཡང་སྤྱིར་རང་བཞིན་གྱིས་གྲུབ་པར་འཛིན་པའི་འཛིན་པ་ཡོད་རེད་བ། ཕ་གི་འཁོར་བའི་སྐྱེ་བ་ལེན་ཡག་ལ་རྒྱུ་རུ་འགྲོ་དགོས་ཡག་གི་ཐོག་མ་མ་རིག་པ་དེ་ཡོད་མ་རེད། ཐོག་མ་མ་རིག་པ་དང་དེས་བསླང་དེས་ཀུན་ནས་བསླངས་པའི་ཆགས་སྡང་དེ་ཚོ་ཡོད་མ་རེད་དེ་ཤེས་པ་བྱེད། ད་འོ་ན་སུའི་རྒྱུད་ལ་ཡོད་རེད་ལབ་ན་སོ་སོ་སྐྱེ་བོའི་རྒྱུད་ལ་ཡོད་རེད། ཉན་ཐོས་ཡིན་ན་ཡང་འདྲ་རང་རྒྱལ་ཡིན་ན་ཡང་འདྲ་ཐེག་ཆེན་ཡིན་ན་ཡང་འདྲ་ལམ་ལ་མ་ཞུགས་མཁན་གྱི་སྤྱིར་བཏང་ང་རང་ཚོ་སེམས་ཅན་ག་འདྲ་ཞིག་ཡིན་ན་ཡང་འདྲ་གང་ལྟར། བྱང་སེམས་སྦྱོར་ལམ་པ་མན་ཆད་ཀྱི་རྒྱུད་ལ། ཨ་ནི། ཐོག་མ་མ་རིག་པ་དང་དེའི་སྐུ་ནས་བླངས་པའི། ཁ་སང། གང་ཟག་གི་བདག་ཏུ་གྲུབ་པར་འཛིན་པའི་བདག་འཛིན་ཕྲ་མོ་ཡིན་མཁན་གྱི་ཐོག་མར་མ་རིག་པ་དང་དེས་ཀུན་ནས་བསླངས་པའི་ཨ་ནི་ད་ལྟ། ཆགས་སྡང། ཆགས་སྡང་ལ་སོགས་པ་སྐྱེ་ཡ་དེ་ཡོད་རེད། ཨོ་བྱས་ཙང་འདི་ཡིན་དུས་འདི་གསལ་པོ་ཅིག་ཤེས་པར་བྱས། ཟེར། ཐེག་དམན་འཕགས་པའི་རྒྱུད་ན་ཡོད་དམ་ཟེར་དུས་མེད་ཟེར་དགོས་ད་ཨ་མདའ་འདི། འདིར་ད། ཐོག་མ་མ་རིག་པ་ཞེས་གཞིར་བཞག་ཐོག་ནས་དྲི་བ་བཏང་གི་ཡིན་ན། དེ་མ་ལབ་པ་ཅིག་སྤྱིར་བཏང་རང་བཞིན་གྱིས་གྲུབ་པར་འཛིན་པའི་འཛིན་པ་ཕྲ་མོ་ལབ་ན་དེ་ཡོད་ལབ་དགོས་རེད། དེ་དབྱེ་བ་བྱས། ད་དྲི་བ་གཉིས་པ། སྡུག་བསྔལ་དང་ཀུན་འབྱུང་རགས་པ་གཉིས་རེ་ཞིག་སྤངས་པའི་འགོག་པ་ཞེས་པ་དང་ཐེག་དམན་དགྲ་བཅོམ་གཉིས་དོན་གཅིག་ཡིན་ནམ། དེ་དོན་གཅིག་ཁྱོན་ནས་མ་རེད། ཐེག་དམན་དགྲ་བཅོམ་ཟེར་དུས་རེ་ཞིག་སྤངས་པ་མ་རེད་དཔེ་རྩ་བ་ནས་སྤངས་པ་རེད། རེད་བ། ཐེག་དམན་དགྲ་བཅོམ་པའི་གོ་འཕང་ཐོབ་པ་ལ་ཐེག་དམན་གྱི་དགྲ་སྤང་དགོས་རེད། ཐེག་དམན་གྱི་དགྲ་ཟེར་ཡ་དེ་ཉོན་སྒྲིབ་རེད། སོང་ཙང་ཉོན་སྒྲིབ་དེ་སྤང་དགོས་པ་ཡིན་ཙང་ཐེག་དམན་དགྲ་བཅོམ་པ་ཟེར་ཡ་དེ་ཉོན་སྒྲིབ་རྣམ་པ་ཐམས་ཅད་དུ་སྤངས་ཚར། ཉོན་སྒྲིབ་རྣམ་པ་ཐམས་ཅད་དུ་སྤངས་ཚར་བ་ཡིན་ཙང་ཉོན་སྒྲིབ་ཀྱི་དབང་གིས་བྱུང་ཡས་ཀྱི་སྡུག་བསྔལ་བདེན་པ་དང། ལས་ཀྱི་ཀུན་འབྱུང་སྤངས་ཚར། ལས་ཀྱི་ཀུན་འབྱུང་འདི་སྐད་དེ་སྤངས་ཡིན་ཙང་དེའི་དབང་གིས་བྱུང་བཞག་པའི་སྡུག་བསྔལ་བདེན་པ་དེ་ཡོང་ཡས་ཡོད་མ་རེད། སྔ་མ་སོ་སོ་གིས་བསགས་པའི། ཉོན་མོངས་ཀྱི་དབང་གིས་བྱུང་བཞག་པའི་སྡུག་བསྔལ་བདེན་པ་ད་ལྟ་གཟུགས་པོ་ཡོད་དེ་དེ་ཡོང་ཆོག་གི་རེད་མ་གཏོགས་གསར་པ། ཀུན་འབྱུང་བདེན་པ་ཅིག་སྐྱེས་ནས་དེའི་དབང་གིས་བྱུང་བཞག་པའི་སྡུག་བསྔལ་བདེན་པ་དེ་སྐད་དེ་ཡོད་མ་རེད་དེ་སྤངས་ཚར་རེད།

དྲི་བ་གསུམ་པ་འདི་རེད་བཞག་རེ་ཞིག་སྤང་ཞེས་པའི་དོན་སླར་ཡང་འཁོར་བར་སྐྱེ་དགོས་སམ། དེ་ཡི་སྐོར། བྱས་ཙང་ཀ། དེ་བདེན་པ་རེད་རེ་ཞིག་སྤང་ཟེར་དུས་གནས་སྐབས་མངོན་གྱུར་བ་བཀག་པ་ཙམ་ཞིག་རེད་མ་གཏོགས་རྩ་བ་ནས་བཀག་ཐུབ་ཡོད་མ་རེད། རྩ་བ་ནས་བཀག་ཐུབ་མེད་ཙང་ཉི་མ་གཅིག་ཡང་དེ་མངོན་དུ་གྱུར་ཡོང་གི་རེད། ཉོན་མོངས་དེ་མངོན་དུ་གྱུར་ཡོང་དུས་ལས་བསགས་ཀྱི་རེད། ལས་དེ་བསགས་ཡོང་དུས་ཡང་འཁོར་བ་ལ་སྐྱེ་ཡ་དེ་མུ་མཐུད་ནས་ད་གིན་རྟེན་འབྲེལ་ཡན་ལག་བཅུ་གཉིས་འགྲེལ་བཤད་བརྒྱབ་པ་ནང་བཞིན་མུ་མཐུད་ནས་ཡོང་གི་རེད། དེ་འདྲ་ཡིན་པ་ཡིན་ཙང་རེ་ཞིག་སྤངས་པ་ཟད་དེ་གི་རྩ་བ་ནས་སྤངས་པ་མ་ཡིན་ཙང་འཁོར་བའི་སྐྱེ་བ་སླར་ཡང་ལེན་དགོས་ཡ་ཅིག་ཏན་ཏན་རེད་འོ་ད་དེ། དྲི་བ་གསུམ་འདི་གི་ལན་དེ་ཞུས་ཡིན། ད་དྲི་བ་གཞན་དག་ཡོད་པས། རྣམ་པ་ཚོས་དྲི་བ་བཏང་ཡ་དེ་ཏོག་ཙམ་གོམས་དགོས་ད་དྲི་བ་ཡོད་ན་ཅིག་གནང་རོགས་བྱེད། དྲི་བ་གནང་ཤོག། ག་རེ་ཐོག་ནས་གནང་ན་འགྲིག་གི་རེད་ཨ་ནི་ད་ལབ་ཟིན་པའི་ནང་ནས་ཤེས་མ་ཤེས་ག་རེ་ཡོད་ནའང། ད་ཡིན་ན་ཁྱེད་རང་ཚོས་ནང་ལ་ཡ་ངེས་པར་དུ་དེ་རང་སྦྱོང་ཅིག་གནང་དགོས་རེད་ད་རེད་བ། རང་སྦྱོང་དེ་མ་གནང་ན་ཕངས་པོ་རེད་བ། བརྗེད་འགྲོ་རེད་བ། དྲི་བ་ཡོད་པས། ངའི་བསམ་པ་ལ་ཁ་ཤས་འཚེར་སྣང་བྱེད་ཀྱི་མེད་འགྲོ་བ་དྲན་གྱི། ང་ཚོ་ཅིག་བོད་པའི་ལུགས་སྲོལ་འདི་ལ། ཨ་ནི་ཅིག། སོ་སོའི་དགེ་རྒན་འདྲ་པོ་ཡིན་ན་ཅིག་བརྩི་ཡས་ཅིག་ཡོད་རེད་བ། ཨ་ནི་བརྩིས་ནས་འཚེར་སྣང་ར་བྱས། ཨ་ནི་དྲི་བ་མ་ཞུ་བྱས་འདི། ཏོག་ཙམ་ཅིག། ག་ཟེར་དགོས་རེད་འགྱུར་བ་གཏང་དགོས་ཀྱི་ཡོད་རེད་ད། ཁོ་བརྩི་ཡས་ཟེར་ཡ་དེ་ཁོ་རང་བརྩི་སྟངས་ཅིག་ཡོད་རེད་དེ་ཡིན་ན་ཡང། ཁོ་ད་ལྟ་ང་ཚོ་གནས་ཚུལ་ངོ་མ་ཤེས་ཡས་ཀྱི་ཤེས་པ་དང་ཉམས་ལེན་བྱས་ཏེ་ཡིན་པ་ཡིན་ཙང་དོགས་པ་ཟ་སོང་ན་སེམས་ནང་མ་ཉར་བ་བྱས་ལམ་སང་དྲི་བ་དྲི་ཡས་དེ་དཔེ་གལ་ཆེན་པོ་རེད། དྲི་བ་ཡོད་པས།

རྟེན་འབྲེལ་ཡན་ལག་བཅུ་གཉིས་ལ་ཨ་ནི་ཕྲ་རགས་ཡོད་སྟངས་ཀྱི་སྐོར་དེ་སྔ་མ་བཤད་ཟིན་པ་ཡིན། ད་རིང་ངས་ག་རེ་བཤད་ཡས་ཡིན་ཟེར་ན། རྟེན་འབྲེལ་ཡན་ལག་བཅུ་གཉིས་དེ་སྡེ་ཚན་གཉིས་ནང་ལ་བསྡུ་སྟངས། རྒྱུའི་རྟེན་འབྲེལ་དྲུག་དང། འབྲས་བུའི་རྟེན་འབྲེལ་དྲུག། ཨོ་ད་འབྲས་བུའི་རྟེན་འབྲེལ་དྲུག་དེ་ཨ་ནི། འོག་ནས་ཡར་བྱས་ནས་ད་གང་ད་འབྲས་བུའི་རྟེན་འབྲེལ་དྲུག་ཨ་རེ་འདུག་ལགས། རྒྱུའི་རྟེན་འབྲེལ་དྲུག་ཟེར་ན་ག་རེ་རེད་ཟེར་དུས། དང་པོ་དང། གཉིས་པ་དང་གསུམ་པ་བྱས་རྟེན་འབྲེལ་ཡན་ལག་བཅུ་གཉིས་ནང་ནས་རེད། རྟེན་འབྲེལ་ཡན་ལག་བཅུ་གཉིས་ནང་ནས་རྒྱུའི་རྟེན་འབྲེལ་དྲུག་འཐེན་དགོས་རེད་བ་ད་ག་རེ་འཐེན། དང་པོ་གཉིས་པ་གསུམ་པ་བརྒྱད་པ་དགུ་པ་བཅུ་པ་དེ་ཚུར་འཐེན། ཨ་ནི། དེ་མ་ཡིན་པའི་ལྷག་མ་གཞན་དྲུག་དེ་ལ་འབྲས་བུའི་རྟེན་འབྲེལ། ད་ཇི་ལྟར་འབྲས་བུའི་རྟེན་འབྲེལ་དེ་གི་དང་པོ་དེ་ཨ་ནི་བཅུ་གཅིག་པ་ཨ་ནི་སྐྱེ་བ། དེ་ནས་གཉིས་པ་དེ་མིང་གཟུགས། གསུམ་པ་དེ་སྐྱེ་མཆེད། དེ་ནས་དྲུག་པ་རེག་པ། དེ་ནས་བདུན་པ་ཚོར་བ་ལྔ་བྱས། དེ་ནས་དྲུག་པ་དེ་རྒ་ཤི་ཅི་རིགས་ཀྱི་རྟེན་འབྲེལ། འབྲས་བུའི་རྟེན་འབྲེལ་དྲུག་དེ་འདྲ་དེ་འདྲ་རེད། ད་འདི་སྐབས་དུས་ལ། བྱུང་རིམ། སྒང་ནས་མར་བྱུང་རིམ། འོག་ནས་ཡར། བར། འགྲོ་སྟངས། ཆ་ཚང་ཅིག་བཤད། ད་རྒྱུའི་རྟེན་འབྲེལ་དྲུག་དེ་ལ་ཡང་འོག་ནས་ཡར་འགྲོ་སྟངས་སྒང་ནས་མར་ཡོང་སྟངས་ཆ་ཚང་འགྲེལ་བཤད་རྒྱབ་པ་རེད། དེ་འདྲ་ཡིན་ཙང་གངས་ཅན་ཁྱད་ནོར་གྱི་ཐོག་ནས་རྟེན་འབྲེལ་ཡན་ལག་བཅུ་གཉིས། སྡེ་ཚན་གཉིས་ལ་བགོས་ནས་གསུངས་སྟངས་དེ་བྱས། ཨ་ནི། དོགས་པ་གཅིག་ག་རེ་བཀོད་ཡོད་རེད་ཟེར་ན། ཤེས་སྒྲིབ་ཀྱི་དབང་དུ་བྱས་པའི་རྟེན་འབྲེལ་ཡན་ལག་བཅུ་གཉིས་ཟེར་ཡ་དེ། མ་རིག་པའི་བག་ཆགས་དང་ཟག་པ་མེད་པའི་ལས་ལ་བརྟེན་ནས་ཡིད་ཀྱི་རང་བཞིན་གྱི་ལུས་ལེན་པའི་ཕྱིར་ཟེར་དེའི་སྒང་ནས་བསམ་བློ་བཏང་ན་བཏང་ས་ཡོད་ས་རེད། དེ་མིན་ཡང། ཤེས་སྒྲིབ་ཀྱི་དབང་དུ་བྱས་པའི་རྟེན་འབྲེལ་ཡན་ལག་བཅུ་གཉིས་ཟེར་ནས་དཔེ་ཆ་ནང་ལ་ཁ་གསལ་པོ་མི་འདུག་ག་འདྲས་ཡིན་ན། དེ་ང་ཚོ་གཞུང་དམངས་དེ་བྱེད་དགོས་རེད། རེད་སོང་ང། དོ་སྣང་སྒོ་བྱེད་དགོས་རེད། ཨོ་ད་འདི་ཞུས་ཡོད་ཨོ་ད་འདི་ད་རིང་གངས་ཅན་ཁྱད་ནོར་གྱི་སྙིང་དོན་བྱས། ད་ཤེས་རབ་སྙིང་པོའི་ནང་གི་སྙིང་དོན་དེ། ཨ་ནི། དང་པོ་སྔོན་ལ་ངའི་ཁ་སང་གི་ལྷག་མ། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་ཟེར་འགྲེལ་བཤད་བརྒྱབ་ཚར་ནས། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་གྱི་འགྲེལ་བཤད་དེ་ཆ་ཚང་བརྒྱབ་འདི་ཁ་ཐུག་ལ་ངོ་བོ་བདེན་པ་གཉིས་ག་འདྲེ་ཡིན་མིན་དང་བདེན་གཉིས་ངོ་བོ་གཅིག་དང་ལྡོག་པ་ཐ་དད་ག་འདྲེ་ཡིན་མིན་འདི་འགྲེལ་བཤད་བརྒྱབ་པ་རེད། འདི་ཚང་མ་ཚར་བའི་གཞུག་ལ་ཨ་ནི། ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་སོགས་ལ་སྦྱར་སྟངས་དེ་ཚོ་ཆ་ཚང་ལབ། དེ་ནས་ཨ་ནི་ཕུང་པོ་ལྔ་རང་བཞིན་གྱིས་སྟོང་པ་གཅིག་བཅོམ་ལྡན་འདས་ཀྱིས་ཤེས་རབ་སྙིང་པོ་ལ་གསུངས་པ་ཡིན་ཙང་དེ་ང་ཚོ་བསམ་བློ་བཏང་སྟངས་བྱས་ན་ག་འདྲེ་བྱེད་དགོས་རེད་ཟེར་ནས་ཨ་ནི་དེ་ནས་མར་བསམ་བློ་བཏང་སྟངས་དེ་ལབ་པ་རེད་དེ་བསམ་བློ་བཏང་སྟངས་དེ་ལབ་ཡོང་དུས་ཐོག་མར་བཅོམ་ལྡན་འདས་ཀྱིས་ཆོས་སྤྱི་དང་ཁྱད་པར་སྟོང་པ་ཉིད་ཀྱི་ཆོས་གསུངས་སྟངས། དེ་ལ་ཡང་མགོན་པོ་ཀླུ་སྒྲུབ་ངོ་མཚར་སྐྱེས་ནས་ཨ་ནི་ཕྱག་ཕུལ་སྟངས། མགོན་པོ་ཀླུ་སྒྲུབ་ཀྱིས་གསུངས་ཡས་དེ། ཨ་ནེ་ཞི་བ་ལྷ་གིས་སྡོམ་བསྐྱོན་སྟངས། ཞི་བ་ལྷ་གིས་ཨ་ནེ་སྡོམ་བསྐྱོན་ཡས་དེ་ང་རང་ཚོ་རིགས་པ་ལ་ཡར་སྦྱར་ར་ཡིན་ན་ལམ་རིམ་ཆེན་མོ་ནང་བཞིན་རིགས་པ་སྦྱར་སྟངས་བདག་ཆོས་ཅན། ཨ་ནེ་རྟེན་འབྱུང་གི་དེ་ཁོ་ན་ཉིད་ངེས་པར་དུ་སྒོམ་དགོས་པ་ཡིན་ཏེ། བདེ་བ་བདེ་བ་སྒྲུབ་པ་དང་བདག་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གང་ཞིག་བདེ་བ་སྒྲུབ་པ་དང་སྡུག་བསྔལ་སེལ་བ་ལ་ཡང། སངས་རྒྱས་ཀྱི་ཆོས་སྤྱི་དང་ཁྱད་པར་རྟེན་འབྱུང་གི་སྟོང་པ་ཉིད་ངེས་པར་དུ་ཤེས་པ་ལ་རག་ལས་པའི་ཕྱིར་རོ། དེའི་ཐོག་ནས་འདི་བྱས། ལྟ་བ་ན། རྟེན་འབྱུང་ཤེས་པ་ལ་རག་ལས་སྟངས་ག་རེ། སྡུག་བསྔལ་མེད་པར་བཟོ་བ་ལ་སྟོང་ཉིད་ཤེས་དགོས་ཡ་ག་རེ་བྱས་རེད་ཟེར་དུས། འོ་ད་གངས་ཅན་གྱི་ཁྱད་ནོར་ནས་བཤད་པ་དེ་ཁྱེར་དགོས་རེད། རྟེན་འབྲེལ་ཡན་ལག་བཅུ་གཉིས། འོག་ནས་ཡར་འབྲས་བུའི་རྟེན་འབྲེལ་དྲུག་པ་ནས་ཡར་འབྲས་བུའི་རྟེན་འབྲེལ་དང་པོ་བར་དུ་ཡར་ཕྱིན། འབྲས་བུའི་རྟེན་འབྲེལ་དང་པོ་དེ་རྒྱུའི་རྟེན་འབྲེལ་གྱི་དྲུག་པ་བཅུ་པ་སྲིད་པ་ལ་ཐུག་དེ་ནས་ཡར་བྱས་ནས་རྒྱུའི་རྟེན་འབྲེལ་དང་པོ་ཐོག་མ་མ་རིག་པ་ལ་ཐུག་སྟངས། འོ་ད་མ་རིག་པ་ནས་ཡང་མར་བྱས་རྒ་ཤི་ཅི་རིགས་རྒ་ཤི་ཅི་རིགས་ནས་ཡར་བྱས་མ་རིག་པ་དེ་འདྲའི་བསམ་བློ་བཏང་ཡོང་དུས་དངོས་གནས་དྲང་གནས་མ་རིག་པ་ཟེར་ཡ་དེ་ད་བས་སྡུག་བསྔལ་ང་རང་ཚོ་སྡུག་བསྔལ་གནས་སྐབས་ཀྱི་སྡུག་བསྔལ་ཡོང་ས་ཀྱི་གཞི་རྩ་བའི་སྡུག་བསྔལ་རྩ་བའི་སྡུག་བསྔལ་ཡོང་ས་ཀྱི་གཞི་རྩ་བ་མཐར་གཏུགས་པ་དེ་མ་རིག་པ་རེད་ཤག་དེ་ཡར་རྙེད།

ཏ་རིག་ཉི་ཤུ་རྩ་གྲངས་རྩ་གསུམ་རེད་རྩ་གཉིས་དེ་པ་ཅིག་ནས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་པོ་ཚོ་ལ་ཡ་བླ་མ་མཆོད་པའི་བཀའ་ཁྲིད་ཅིག་གནང་གི་འདུག་བ། བྱས་ཙང་དེ་དུས་ང་ཚོ་སོང་ཙང་འཛིན་གྲྭ་ཚོགས་ཐུབ་གི་མ་རེད། ད་དེ་ནས་མ་བྱས་ནས་བླ་མ་མཆོད་པའི་བཀའ་ཁྲིད་དེ་ཚར་ནས་ད་སྤྱི་ཟླ་དང་པོ་ཤར་ཡོང་གི་རེད། བྱས་ཙང་སྤྱི་ཟླ་དང་པོའི་ནང་ལ་ཡང ྋགོང་ས་མཆོག་གིས་ཨ་ནེ་མ་གའི་འབྲས་སྤུངས་ལ་ཡ་ཨ་ནེ་གསུང་ཆོས་མང་པོ་ཅིག་གནང་གི་འདུག། ཕལ་ཆེར། ཉི་མ་བཅུ་གསུམ་བཅུ་བཞི་ཅིག་ཡོད་པའི་སྐད་ཆ་འདུག་བ། ད་གསུང་ཆོས་འདིའི་ནང་ལ། ཨ་ནེ། ག་རེ་ཟེར་གྱི་རེད་ད། གཙོ་བོ་གཙོ་བོ་དེ་དེ་རེད་ཤག། འཇམ་དཔལ་མཚན་བརྗོད་ཀྱི་གསུང་ཆོས་གཅིག་འདུག། དེ་ནས། ངས་གོ་ཡ་ལ་དཔལ་ལྡན་ལྷ་མོའི་རྗེས་གནང་ཅིག་ཡོད་པ་འདྲ། གཅིག་འདུག། དེ་ནས།

བྱས་ཙང་འདི་འདྲ་ཡིན་པ་ཡིན་དུས་ངས་མ་འཛིན་གྲྭ་མུ་མཐུད་ནས་ཚོགས་བསྡད་ན། ཨ་ནེ་མ་གའི་གསུང་ཆོས་ཡོད་པ་བྱས་མར་འགྲོ་ན་ནི་འཛིན་གྲྭ་ཆད། འཛིན་གྲྭ་ནང་ལ་བསྡད་ན་ནི་གསུང་ཆོས་ཆད་འགྲོ་གི་ཡོད་ཙང། ང་བདེ་པོ་ཁྱོན་ནས་མི་འདུག་ཨ། དེ་འདྲ་ཡིན་པ་ཡིན་ཙང་ངས་ཁ་སང་སྤྱོད་འཇུག་འཛིན་གྲྭ་ག་ཚོད་གསལ་བསྒྲགས་བྱས་པ་ནང་བཞིན་ད་རིང་ཡང་ངས་ག་རེ་ཞུ་གི་ཡོད་ལབ་ན། བླ་མ་ལྔ་བཅུ་པ་ཟེར་གྱི་ཡོད་རེད་པ། བླ་མ་ལྔ་བཅུ་པའི་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། དཔེར་ན། སྐྱབས་མགོན་རིན་པོ་ཆེ་ངའི་བླ་མ་རེད་བ། ང་སྐྱབས་མགོན་རིན་པོ་ཆེའི་སློབ་མ་རེད་བ། བྱས་ཙང་སློབ་མ་ཞིག་གི་ངོས་ནས། བླ་མས་གསུང་ཆོས་གནང་བསྡད་པ་ཅིག་ལ་སློབ་མ་འགྲོ་འདོད་ཡོད་ན། བཀག་པ་ཡིན་ན། ཡང། ང་ལ་ཡ། བཤེས་གཉེན་བསྟེན་ཚུལ་གྱི་ཐོག་ནས། བཤེས་གཉེན་ལ་མ་གུས་པ་དང་ཡང་ན་དེ་དང་འབྲེལ་བའི་སྐྱོན་ཅིག་ལྷག་དགོས་བ་རེད། བླ་མའི་སློབ་མ་བླ་མར་མིན་གསུངས་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ཉེས་པ་ཅིག་བསགས་དགོས་བ་རེད་བྱས་ཙང་ཕྱོགས་གཅིག་ནི་དེ་རེད། ཨ་ནི་གཉིས་པ་དེ་དངོས་ཡོད་གནས་ཚུལ་གྱི་ཐོག་ནས། འགྲོ་འདོད་ཡོད་བ་ཅིག་ལ་ཡང་འདི་འདྲ་འདི་འདྲ་བྱས་ནས་དཀའ་ངལ་འཕྲད་བ་ཡིན་ན་དེ་ཡང་ཡག་པོ་མི་འདུག

ད་སྤྱིར་བཏང་ཨ་ནི་ད་མ་གའི། ངའི་ངོས་ནས་འགྲོ་གི་ཡིན་ཟེར་ནས་ཐག་བཅད་ཡག་དང་འགྲོ་གི་མིན་ཟེར་ནས་ཐག་བཅད་ཡག་དེ་མེད། ཁ་སང་སྔོན་མ་དང་པོ་འགྲོ་གི་མིན་པའི་ཐག་བཅད་པ་ཡིན་ཁ་སང་འཛིན་གྲྭ་འདི་ཚོགས་ཡག་དེ་ཡིན་ཤག་ཤག་རེད་བྱས་གཞུག་གུ་བསམ་བློ་ཅིག་བཏང་ཡོང་དུས་བདེ་པོ་རང་ཅིག་མི་འདུག་ད་གཉིས་པ་དེ་ག་རེ་རེད་ཟེར་ན་མ་གའི་ལ་ཡ། མངོན་རྟོགས་རྒྱན་དང་ཕར་ཕྱིན་སྤྱི་དོན་དང་འགྲེལ་པ་དོན་གསལ་དེ་གི་དེ་ངས་སྔ་མ་ཆ་ཚང་ཞུས་ཚར་བ་རེད། འཇམ་དཔལ་མཚན་བརྗོད་དེ་ཡང་ངས་སྔོན་མ་ཞུས་ཚར་རེད། ད་ལྷ་མོའི་རྗེས་གནང་འདི་ངས་དྲན་གྱི་མི་འདུག་ཐོབ་ཡོད་མེད་བྱས་ཙང་ངས་འདི་ལྷ་མོའི་རྗེས་གནང་འདི་བསམ་བློ་ར་གཅིག་འཁོར་བསྡད་ཡོད། འདི་མ་གཏོགས་གཞན་དག་ག་ཡང་མེད། ད་ཡིན་པ་ཡིན་ན་ཡང། ད། ང་འང་ད་མར་འགྲོ་དང་མར་མ་འགྲོ་ལ་ཁྱད་པར་ཁྱོན་ནས་མེད་ངའི་ངོས་ནས་ཁྱད་པར་མེད་རེད་བ། རྩ་བའི་གསུང་ཆོས་གཞན་དག་བཞི་པོ་འདི་ངས་ཞུས་ཚར་རེད། དེ་འདྲ་ཡིན་དུས་ད་ལྟ་ཁྱེད་རང་ཚོའི་གི་རེད་བ། ངའི་ངོས་ནས་འགྲོ་མ་འགྲོ་གི་གནས་ཚུལ་དེ་མི་དགོས་པ་བྱས། ཨ་ནི་སོ་སོ་རང་གི་སྒེར་གི་བསམ་ཚུལ་གི་ཐོག་ནས། ཨ་ནི་སྤྱི་ཟླ་དང་པོའི་ནང་ལ་གསུང་ཆོས་ཞུ་བར་འགྲོ་གི་ཡིན་ཟེར་ངེས་ཀྱི། ཨ་ནི་ག་ཚོད་ཡོད་པ་དང། འགྲོ་གི་མིན་ཟེར་ག་འདྲ་ཡོད་པ་དབྱེ་བ་གཅིག་བྱས། ཡང་འགྲོ་གི་མིན་ཟེར་མཁན་ཅིག་ཡོད་ན་ཡང་འགྲོ་གི་མིན་ཟེར་མཁན་ཚོ་རང་རང་ཡང་ཕྱག་ལས་མང་པོ་ཡོད་པ་འདྲ་པོ་དེ་འདྲའི་ཡང་དགུན་ཁ་གནམ་གཤིས་གྲང་མོ་དེ་འདྲའི་ཡོང་ཆོག་གི་ཡོད་པ་ཡིན་ཙང་ཡང་འཛིན་གྲྭ་ཚོགས་གི་ཡིན་ཚོགས་གི་མིན་ཟེར་གི་ལག་པ་བརྐྱང་ཡག་བྱེད།

ད་གངས་ཅན་གྱི་ཁྱད་ནོར་དང་ནང་པའི་ལྟ་སྤྱོད་ཀུན་བཏུས་ད་ལྟ་བར་དུ་ཞིབ་ཚགས་པོ་འགྲོ་ཡོད་ར་བ། ད་འདི་ནས་མར་སྤྱི་ཟླ་བཅུ་གཅིག་དང་བཅུ་གཉིས་ད་འདི་ནས་མར་འགྲོ་གི་རེད། ད་དང་པོ་ལ་ཡང་མི་ཉུང་ཉུང་མི་ཞིག་མ་ཚོགས་ན་མ་འཛོམས་པའི་བཟོ་འདྲ་ཅིག་བྱུང་ན། ཨ་ནི་གངས་ཅན་ཁྱད་ནོར་འདི་སྒང་འདི་མི་མང་པོ་ཅིག་གིས་ཉན་འོ་ཨ་འདི་བ་ལས་ཡོད་འདི་ཡང་ཞེ་དྲག་མེད་པའི་བཟོ་འདྲ་ཆགས་དུས་ཅིག་གིས་ཆད་ལྷག་ཤོར་བའི་ཟེར་ནའི་འདྲ་མ་བདེ་བ་ཅིག་ཆགས་ཀྱི་འདུག་བ། ད་ཡང་ན་ག་རེ་བྱེད་ག་ད་སྤྱི་ཟླ་དང་པོ་གཡུག་བཞག་ག་ནི། ལ། མང། མང་མོས་ཀྱི་ཐོག་ནས་བྱེད་ན། ལ། ཨོ་རེད།

སློབ་ཚན་འདི་ད་ལྟ་མུ་མཐུད་ནས་འགྲོ་རྒྱུ་བྱས་ང་འདི་སྤོ་རུག་དེ་ཨ་མདོ་ཟླ་བ་གཅིག་བཟོས་བཟང་ང་བསམ་དང་ཡང་རག་གི་རུ་བ། གཞུག་གུ་སྤྱི་ཟླ་དང་པོའི་ནང་ལ་ང་ཚོ་འཛིན་གྲྭ་གཅིག་ཚོགས་པའི་གཞུག་གུ་དེ་ཡང་སྤུས་དག་པོ་གཅིག་ཡོང་ཡག་གི་སློབ་ཚན་གཅིག་ལྟ་གི་ཡིན་དེབ་ག་འདྲ་གཅིག་བྱས་ན་དགའ་འདུག་བས་རུ་བ། གོ་ཡང། ཕར་ཕྱིན་སྤྱི་ཟླ་དང་པོ་ཟེར་དུས་ཟླ་བ་གཅིག་ཆ་ཚང་ཡོད་རུ་བ། ཨན་དོན་ཚན་གཅིག། ལམ་གཙོ་རྣམ་གསུམ་འདྲ་པོ་གཅིག་ཡིན་པ་ཡིན་ན་གནད་འགག་ཚང་མ་ཚང་འདི་འདྲས་ཤིག་འདུག་བ་ལམ་གཙོ་རྣམ་གསུམ་འདྲ་པོ་དེ་འདྲ་འདྲ་པོ་བྱས་ག་རེ་བྱས་ཡོད་དེ་ངས་ལྟ་གི་ཡིན་ཨ་དེ་ཡང་འདུག་བྱེད་རྒྱུ་བྱས།

ཁྱེད་རང་ཚོ་ལ་རྩ་བ་ཤེས་རབ་ཀྱི་ཚིག་ཡོད་རེད་རྩ་བ་ཤེས་རབ་དཔེ་ཆ་ཡོད་རེད་བ། ཡོད་རེད་བ། གཞུག་མ་གཟའ་ཉི་མ་དེ་ལ་ཨ་ནེ་གཞུག་མ་གཟའ་ཉི་མ་དེ་ལ་ཨ་ད། གཟུགས་སྟོང་པའི་གཟུགས་སྟོང་པའོ་ཟེར་དེ་དང་བྱས་དེ་མ་འགྲེལ་བཤད་ཅིག་ཨ་ད། སྟོང་ཉིད་སྒྲུབ་པའི་རིགས་པ་འདི་འགྲེལ་བཤད་ཏོག་ཙམ་རྒྱག་དགོས་དྲན་བསྡད་ཡོད་སྟོང་ཉིད་སྒྲུབ་སྟངས་ཀྱི་རིགས་པ་ཅིག་ཡོད་རེད་བ། ད་རིགས་པའི་ནང་ནས་གལ་ཆེ་ཤོས་དེ་ཨ་ནེ་ཤིང་རྟ་རྣམ་ལྔའི་རིགས་པ་དང་རྣམ་བདུན་གྱི་རིགས་པ་ཟེར་ཅིག་གཉིས་ཡོད་རེད། འདི་གཉིས་པོ་དེ་གཞུག་མ་གཟའ་ཉི་མ་དེ་ངོ་སྤྲོད་བྱེད་དགོས་དྲན་བསྡད་ཡོད།

འཇམ་དཔལ་དཔའ་བོ་ཇི་ལྟར་མཁྱེན་པ། ཀུན་ཏུ་བཟང་པོ་དེ་ཡང་དེ་བཞིན། དགེ་བ་འདི་དག་ཐམས་ཅད་རབ་ཏུ་བསྔོ། དུས་གསུམ་གཤེགས་པའི་རྒྱལ་བ་ཐམས། བསྔོ་བ་གང་ལ་མཆོག་ཏུ་བསྔགས་པ། བདག་གཞན་དགེ་བའི་རྩ་བ་འདི་ཀུན། བཟང་པོ་སྤྱོད་ཕྱིར་བསྔོ་བར་བགྱི། ཕ་མ་སེམས་ཅན་ཐམས་ཅད་བདེ་དང། ངན་འགྲོ་ཐམས་ཅད་རྟག་ཏུ་སྟོང་པ་དང། དེ་དག་ཀུན་གྱི་སྨོན་ལམ་འགྲུབ་གྱུར་ཅིག། མདོར་ན་མགོན་པོ་སྤྱན་རས་གཟིགས་དབང་གིས་སྲས་བཅས། ཡོངས་བཟུང་རྒྱ་ཆེན་སྨོན་ལམ་གང་མཛད་པའི། གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ལུས། སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཞབས་པད་སྲིད་མཐའི་བར་བརྟན་གྱུར་ཅིག་སྐྱེ་བ་ཀུན་ཏུ་ཡང་དག་བླ། ས་དང་ལམ་གྱི་ཡོན་ཏན་རབ་རྫོགས་རྡོ་རྗེ་འཆང་གི་གོ་འཕང་མྱུར་ཐོབ་སྟོན་པ་འཇིག་རྟེན་ཁམས་གསུམ་བྱོན་པ། བསྟན་པ་ཉི་འོད་བཞིན་དུ་གསལ་བ། བསྟན་འཛིན་ཕུ་ནུ་བཞིན་དུ་མཐུན་པ། བསྟན་པ་ཡུན་རིང་གནས་བཀྲ་ཤིས་ཤོག། ཡ་ཐུགས་རྗེ་ཆེ།